གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་པ་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་རེས་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད་ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རིང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་ཉིན་ནས་བཟུང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་བཞི་བར་འདི་ག་ཨ་མི་རི་ཀ་དང་བྷར་ཛིལ། ཀོས་ཏ་རི་ཀ་དང་ཀོ་ལམ་བྷི་ཡ། མེག་སི་ཀོ་བཅས་ཀྱི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བལ་ཡུལ་གྱི་སྲིད་བློན་གྱིས་རྒྱ་ནག་ནང་རྒྱལ་དོན་འཚམས་གཟིགས་མ་གནང་གོང་རྒྱ་ནག་གི་ས་ཁྲ་གསར་པའི་ནང་བལ་པོའི་ས་ཆ་མང་པོ་བཅུག་པའི་སྐོར་གླེང་སློང་མ་གནང་བ་ནི་བྱབ་ཆུང་དང་བལ་ཡུལ་ལ་སྟབས་མ་ལེགས་པ་ཞིག་རེད་ཅེས་བལ་ཡུལ་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་འོད་ཟེར་ལགས་ཀྱིས་གླེང་སྟེགས་ཞུ་བའི་ལེ་ཚན་ནང་བདུན་ཕྲག་སྔོན་མའི་འཕྲོས་ནས་མུ་མཐུད་སྙན་སྒྲོན་ཞུ་རྒྱུ་དང། ཡང་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་ཉེ་ཆར་རྡ་རམ་ས་ལའི་གངས་སྐྱིད་གཟེབ་སྤོལ་ཐང་ཆེན་དུ་སྤེལ་བའི། གཞི་རིམ་མི་མང་གི་རིལ་བུ་ཚོགས་པའི་ལས་འགུལ་དང་འབྲེལ་ཡོད་སྐོར་མི་སྣ་ཁག་ལ་གནས་འདྲི་ཞུས་པ་ཞིག་དང། ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་དང་མཇུག་ཏུ་ལྷོ་ཨེ་ཤི་ཡ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན།

ལྔ་བཅུ་ང་བཞི་པ་འཚོགས་བཞིན་པའི་སྐབས་དེར་རྒྱ་ནག་གཞུང་ནས་བོད་ནང་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པར་ཐུགས་འཚབ་ཡོད་པ་ཐེར་འདོན་གནང་བ་མ་ཟད་སྒོ་ཤེས་རབ་རྒྱ་མཚོ་ལགས་དང་རིན་ཆེན་ཚུལ་ཁྲིམས་ལགས་རྡོ་རྗེ་བཀྲ་ཤིས་ལགས་ཐེ་བའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་དགོས་པ་དང་རྒྱ་གཞུང་གིས་རྒྱལ་ཡོངས་དང་རྒྱལ་སྤྱིའི་འགན་ཁག་འཁུར་དགོས་པའི་བསྒྲགས་གཏམ་ཞིག་འདི་ཟླའི་ཚེས་ཉི་ཤུ་དྲུག་ཉིན་སྤེལ་གནང་འདུག། དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཆེན་འདི་བཞིན་ཕྱི་ཟླ་དགུ་པའི་ཚེས་བཅུ་གཅིག་ནས་ཕྱི་ཟླ་བཅུ་པའི་ཚེས་བཅོ་གསུམ་བར་འཚོགས་བཞིན་པ་དང་བསྟུན་ནས་ཡུ་རོབ་མཐུན་ཚོགས་ཀྱིས་སྤེལ་བའི་གོང་ཞུས་བསྒྲགས་གཏམ་དེའི་ནང་ད་དུང་རྒྱ་ནག་གཞུང་གིས་བཙན་ཤེད་ཀྱིས་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གི་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ནང་སློབ་འཇུག་བྱེད་བཞིན་པ་མ་ཟད། བོད་མིའི་རིགས་རྫས་སམ DNA ཞེས་པ་དཔེ་མཚོན་བསྡུ་རུབ་བྱེད་བཞིན་པའི་གནས་སྟངས་ཁག་ཐེར་འདོན་གནང་བ་དང་སྦྲགས། རྒྱ་གཞུང་གི་བྱེད་སྒོ་དེ་དག་ནི་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པའི་རྟགས་མཚན་གསལ་པོ་ཡིན་སྐོར་གསུངས་འདུག་ཡང་དེ་དང་འབྲེལ་ནས་ཡུ་རོབ་མཐུན་ཚོགས་ཀྱིས་སྤེལ་བའི་བསྒྲགས་གཏམ་དེའི་ནང། རྒྱ་གཞུང་གིས་བོད་ནང་གི་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་གཙོས་པའི་གྲངས་ཉུང་མི་རིགས་རྣམས་ཀྱི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་དང་གཏོང་བཞིན་པ་ལྟར་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་དང་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ། གསར་འགོད་པ་དང་མཁས་དབང་རྣམས་ལ་མུ་མཐུད་ནས་སུན་གཙེར་དང་སྡིགས་ར་གཏོང་བཞིན་པ་དང་ཁོང་ཚོའི་ཐོག་ལྟ་སྲུང་ནན་པོ་བྱས་ཏེ་ཁྲིམས་འགལ་སྒོ་ནས་འཛིན་བཟུང་བཙོན་འཇུག་བྱེད་མུས་དང། བཟང་བཙོན་འོག་བཞག་པར་སྡུག་སྦྱོང་མནར་གཅོད་གཏོང་བཞིན་པ་དང་གར་སོང་ཆ་མེད་དུ་གཏོང་བཞིན་པ་ཁག་ཐེར་འདོན་གནང་སྟེ་རྒྱ་ནག་གཞུང་གིས་རང་གི་རྩ་ཁྲིམས་ཐེ་བའི་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི་ཁག་ལ་གུས་བརྩི་ཞུས་པའི་ཐོག་ནས་བོད་མི་རིགས་དང་ཡུ་གུར་མི་རིགས་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་ཡང་གུས་བརྩི་ཞུ་དགོས་སྐོར་བཀོད་གནང་འདུག། ཡང་ཡུ་རོབ་མཐུན་ཚོགས་ནས་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཀྱི་གནས་སྟངས་ལ་ཐུགས་སྣང་ཆེན་པོ་གནང་བཞིན་ཡོད་སྐོར་འགྲེལ་བརྗོད་གནང་བ་མ་ཟད་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་དང་རིན་ཆེན་ཚུལ་ཁྲིམས་ལགས་རྡོ་རྗེ་བཀྲ་ཤིས་ལགས་བཅས་ཐེ་བའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་ཡང་གནང་ཡོད་པའི་གནས་ཚུལ་འདུག་ཡང་བལ་ཡུལ་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་རྩིབས་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་མཆོག་གིས་རྒྱལ་ས་ཀཱཐ་མན་ཌུ་ནང་ཚོགས་པའི་འཇང་དགུན་ཆོས་ཐེངས་བཅུ་གསུམ་པའི་དབུ་འབྱེད་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་མགྲོན་འབོད་གནང་བ་ལྟར་ཆེད་ཕེབས་གནང་སྟེ་བཀའ་སློབ་གསུང་བཤད་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁ་སེར་ཕྱི་ཚེས་ཉི་ཤུ་བརྒྱད་ཉིན་གནས་ཚུལ་བཀོད་འདོན་གནང་དོན་ལྟར་ན་བལ་ཡུལ་གྱི་དགེ་ལྡན་ལྷན་ཚོགས་ཀྱི་འགོ་ཁྲིད་འོག་འདི་ཟླའི་ཚེས་ཉི་ཤུ་ལྔ་ཉིན་བལ་ཡུལ་ནང་གི་རི་བོ་དགེ་ལྡན་པའི་དགོན་སྡེ་གྲྭ་ཚང་གཞུང་ཆེན་སློབ་གཉེར་གྱི་བསྟི་གནས་ཁག་གི་དགེ་འདུན་པ་རྣམས་ལྷན་འཛོམས་ཐོག་འཇང་དགུན་ཆོས་གཞུང་ཆེན་ཚད་མ་རྣམ་འགྲེལ་ཆེན་མོའི་དབུ་འབྱེད་མཛད་སྒོ་གནང་སྐབས་སྐུ་མགྲོན་གཙོ་བོར་བལ་ཡུལ་སྐུ་ཚབ་དོན་གཅོད་རྩིབས་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་མཆོག་དབུས་པའི་དམིགས་བསལ་སྐུ་མགྲོན་དུ་བལ་ཡུལ་གཞུང་འབྲེལ་ནང་པའི་གནད་ཡོད་མི་སྣ་ཁག་དང། སྐྱབས་གནས་བླ་སྤྲུལ་རྣམ་པ་མཁན་པོ་དང་བཀའ་རབ་འབྱམས་པའི་དགེ་བའི་བཤེས་གཉེན་རྣམ་པ་གཞན་ཡང་བལ་ཡུལ་ཁུལ་གྱི་བོད་མིའི་སྒྲིག་འཛུགས་ཀྱི་བལ་ཡུལ་སྐུ་ཚབ་དོན་གཅོད་ཀྱི་དྲུང་ཆེ་དང་ས་གནས་འགོ་འཛིན་རྣམ་པ་ས་འཐུས་ཚོགས་གཙོ་རྣམ་པ་དང་ས་གནས་རང་བདེན་ཚོགས་ཆུང་གི་ཚོགས་གཙོ་རྣམ་པ་དེ་བཞིན་གངས་ཅན་བདེ་རྩའི་འགན་འཛིན་དང་སློབ་གྲྭ་ཁག་གི་སློབ་སྤྱི་བཅས་ཆེད་ཕེབས་གནང་འདུག་སྐབས་དེར་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས

ད་ཆ་བལ་ཡུལ་ནང་རབ་འབྱམས་པ་ལོ་རེ་ནས་ལོ་རེ་བཞིན་བསླབ་པ་མཐར་ཕྱིན་པ་མང་པོ་ཐོན་དང་འཐོན་བཞིན་པར་ཡི་རངས་བསྔགས་བརྗོད་གནང་འདུག་ལ། ཡང་བལ་ཡུལ་ནང་བོད་ཡིག་གམ་སམ་བྷོ་ཊའི་ཡི་གེ་དེ་བལ་ཡུལ་གཞུང་འབྲེལ་གྱི་ངོས་ལེན་ཡོད་པ་བཞིན་ཧི་མ་ལ་ཡའི་མི་རིགས་ཚང་མས་གང་ཐུབ་བདག་གཅེས་དང་བེད་སྤྱོད་གནང་དགོས་པ་སོགས་ཀྱི་འབོད་སྐུལ་ཡང་གནང་བ་མ་ཟད། སྔར་དགོན་པའི་དབུ་བླ་དང་ལས་སྣེ་རྣམ་པས་བསྟན་དོན་དགོངས་པ་ཇི་ལྟར་བཞེད་པ་བཞིན་གཞོན་སྐྱེས་རྣམས་ནས་སློབ་གཉེར་ཧུར་བསྐྱེད་གནང་དགོས་པ་སོགས་ཀྱི་བཀའ་སློབ་གསུང་བཤད་གནང་འདུག་ཡང་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཁྱབ་ཁོངས་དགོན་སྡེ་ཁག་གི་དགེ་འདུན་པ་དང་ཡང་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཁྱབ་ཁོངས་དགོན་སྡེ་ཁག་གི་དགེ་འདུན་པ་རྣམས་དང་ལྷག་པར་དུ་སྔར་རྒྱུན་བཞིན་བལ་ཡུལ་ཁུལ་གྱི་རིས་མེད་དགོན་སྡེ་ཁག་གཅིག་གི་དགེ་འདུན་པ་རྣམས་ཡང་ཕེབས་ཞུགས་ཀྱིས་འདུ་འཛོམས་གནང་སྟེ་གཞུང་ཆེན་བཀའ་པོད་ལྔའི་ནང་ཚན་ཚད་མ་རྣམ་འགྲེལ་ལ་འབུལ་རྟགས་བཞེས་གནང་བཞིན་ཡོད་པའི་གནས་ཚུལ་འདུག། བལ་ཡུལ་གྱི་སྲིད་བློན་གྱིས་རྒྱ་ནག་ནང་རྒྱལ་དོན་འཚམས་གཟིགས་ལ་མ་ཕེབས་གོང་རྒྱ་ནག་གི་ས་ཁྲ་གསར་པའི་ནང་བལ་པོའི་ས་ཆ་མང་པོ་བཅུག་པའི་སྐོར་གླེང་སློང་མ་གནང་བ་ནི་བྱབས་ཆུང་དང་བལ་ཡུལ་ལ་སྟབས་མ་ལེགས་པ་ཞིག་རེད་ཅེས་བལ་ཡུལ་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། བལ་པོའི་སྲིད་བློན་པུཤ་པ་ཀ་མལ་རྡ་ཧལ་ལགས་ཀྱིས་སྤྱི་ཟླ་དགུ་པའི་ཚེས་པ་ཉེར་གསུམ་ནས་རྒྱ་ནག་ནང་རྒྱལ་དོན་འཚམས་གཟིགས་དང་འབྲེལ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་སྲིད་བློན་ལི་ཆང་སོགས་ལ་ཐུག་འཕྲད་ཀྱིས་རྒྱ་ནག་གཅིག་གི་རྩ་འཛིན་ལ་ཁས་ལེན་དང་བོད་ཀྱི་གནད་དོན་ནི་རྒྱ་ནག་གི་ནང་སྲིད་ཀྱི་གནད་དོན་ཟིག་ཡིན་པར་ངོས་འཛིན། བལ་པོའི་ས་ཐོག་ཏུ་རྒྱ་ནག་ཁ་བྲལ་གྱི་ལས་འགུལ་ནམ་ཡང་སྤེལ་དུ་མི་བཅུག་པ་སོགས་ཁས་ལེན་བྱས་པ་མ་ཟད། རྒྱ་ནག་གུང་ཁྲན་ཏང་གི་གཞུང་ནི་རྒྱ་ནག་གི་ཁྲིམས་མཐུན་གྱི་གཞུང་ཡིན་པ་དང་ཐའེ་ཝན་ནི་རྒྱ་ནག་གི་ས་ཁོངས་བསྙོན་མེད་ཡིན་པ་གི་ཁར། བལ་པོས་ཐའེ་ཝན་རང་བཙན་ལ་ངོ་རྒོལ་ཡོད་པ་སོགས་འཁོད་ཡོད་ནའང། བལ་པོའི་ས་ཞིབ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན་ཟུར་པ་བུ་དྷི་ན་ར་ཡན་ཤྲེ་སྟ་ལགས་ནས་བལ་པོའི་སྲིད་བློན་གྱིས་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་མ་གནང་བ་གི་གོང། རྒྱ་ནག་གི་ས་བཀྲ་གསར་བ་གི་ནང་བལ་པོའི་ས་ཆ་མང་བོ་ཟིག་བཅུག་པ་གི་སྐོར་ལ་གླེང་སློང་མ་གནང་བ་ནི། བྱབས་ཆུང་དང་བལ་པོ་ལ་སྟབས་མ་ལེགས་པ་ཟིག་རེད་ཅེས་འགྲེལ་བརྗོད་གནང་གི་འདུག། Neither Nepal put the agenda nor China

རྒྱལ་ཁབ་གཉིས་མཉམ་རུབ་ཀྱིས་སྤེལ་བ་གི་བསྒྲགས་གཏམ་གྱི་ནང་གསལ་ཁ་མེད་པ་ནི་ཧ་ཅང་བློ་ཕམ་གྱི་རང་བཞིན་ཡིན་པ་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་བལ་པོ་དང་རྒྱ་ནག་གི་བར་རྒྱུད་གཅིག་ལམ་གཅིག་གི་ལས་དོན་ལག་བསྟར་བྱེད་རྒྱུ་དེ་ལ་མཚན་རྟགས་བཀོད་ཡོད་ནའང། རྒྱ་ནག་གཞུང་གིས་བལ་པོ་དང་འབྲེལ་ལམ་བཟུང་སྟེ། བལ་པོའི་ནང་རྒྱ་ནག་གི་སྤྱི་ཚོགས་དང་ཆབ་སྲིད་ལམ་སྲོལ་སྤེལ་ཐབས་བྱེད་བཞིན་པ་ནི། བལ་པོས་ངོས་ལེན་ཡོང་ཐབས་མེད་པ་ཟིག་རེད་འདུག་ཅེས་ཡུ་རོབ་ཌེན་མག་གི་ནང་གི་བལ་ཡུལ་གྱི་གཞུང་ཚབ་པ་ཟུར་པ་བྷི་ཇེ་ཁཱན་ཐི་ཀར་ནཱ་ལགས་ནས་འགྲེལ་བརྗོད་གནང་གི་འདུག། China model of social system, China model of governance, which is not suitable for us. རྒྱ་ནག་གཅིག་གི་སྲིད་བྱུས་ཟེར་བར་འགྱུར་བ་བཏང་ནས་ད་རེས་རྒྱ་ནག་གཅིག་གི་རྩ་འཛིན་ཞེས་པར་ངོས་ལེན་བྱས་པ་དེར་བལ་པོའི་སྲིད་བློན་གྱིས་གྲོས་ཚོགས་སུ་གསལ་བཤད་གནང་དགོས་ཆགས་ཡོད་པ་དང། རྒྱ་ནག་གཞུང་གི་རྒྱལ་སྤྱིའི་བདེ་འཇགས་སྲིད་བྱུས་གི་ཆ་ཤས་ཟིག་ནི་སོ་སོའི་སྤྱི་ཚོགས་དང་ཆབ་སྲིད་ལམ་ལུགས་བལ་པོ་གི་ཐོག་གི་སྤེལ་ཐབས་བྱེད་བཞིན་པ་རེད་དེ། གནས་སྟངས་དེ་བལ་བོ་ལ་འཚམས་པོ་མེད་པ་དང་བལ་བོའི་མི་མང་གིས་ངོས་ལེན་བྱེད་ཐབས་མེད་པ་ཟིག་རེད། ང་ཚོ་ལ་ཆབ་སྲིད་ཚོགས་པ་སྣ་འདུས་གི་དམངས་གཙོའི་ལམ་སྲོལ་ཟིག་ཡོད་པ་དེ། རྒྱ་ནག་གི་དབང་ཆ་གཅིག་སྡུད་རིང་ལུགས་དང་བསྡུར་ཐབས་མེད་པ་ཟིག་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཁར། རྒྱ་ནག་དམར་ཤོག་ཚོགས་པ་གི་བལ་ཡུལ་གྱི་དམར་ཤོག་ཚོགས་པ་དང་འབྲེལ་ལམ་གྱིས་བལ་བོའི་ནང་ལས་དོན་སྣ་ཚོགས་ཟིག་སྤེལ་བཞིན་པ་སོགས་ནི། བལ་བོ་ལ་དགོས་མཁོ་མེད་པ་བཞེས་གཅིག་ཆགས་ཡོད་པར་ངོས་འཛིན་གནང་གི་འདུག། རྒྱ་ནག་གཞུང་གིས་བལ་བོའི་ནང་བོད་མི་སྐྱབས་བཅོལ་བ་ཁྲི་གཉིས་ལྷག་ཡོད་པ་ཚོས་བོད་དོན་ལས་འགུལ་སྤེལ་རྒྱུ་བཀག་འགོག་གི་ཆེད་དུ་བལ་བོ་དང་འབྲེལ་ལམ་གྱི་དམིགས་འབེན་ཆེ་ཤོས་ཟིག་བཟུང་ཡོད་པས། བལ་བོའི་སྲིད་བློན་གྱིས་སྤྱི་ཟླ་དགུ་བའི་ཚེས་བ་ཉེར་བརྒྱད་ནས་ཉི་མ་གསུམ་གི་རིང་བོད་རང་སྐྱོང་ལྗོངས་ཀྱི་ནང་གཟིགས་སྐོར་གནང་བཞིན་པ་ཡིན་ནའང། གཞི་རྩ་བལ་བོ་ནི་ཆོས་དད་རིག་གཞུང་སྐད་ཡིག་དང་ཆབ་སྲིད་ལམ་སྲོལ་གང་གི་ཆ་ནས་ཀྱང་རྒྱ་གར་དང་འབྲེལ་ལམ་ཧ་ཅང་ཐག་ཉེ་ཡོད་པ་མ་ཟད། རྒྱ་གར་གཞུང་གིས་བལ་བོ་ལ་རོགས་ཕན་གྱི་ལས་གཞི་རྒྱ་ཆེ་སྐྲུན་བཞིན་པ་དང། ལྷག་པར་ཉེ་ཆར་ཨ་མི་རི་ཀའི་གཞུང་གིས་ཀྱང་བལ་བོ་གི་འཛུགས་སྐྲུན་ལས་གཞི་གི་ཐོག་ཨ་སྒོར་ས་ཡ་ལྔ་བརྒྱ་གི་རོགས་སྐྱོར་གནང་གི་ཡོད་པར་བརྟེན་བལ་བོའི་ནང་རྒྱ་ནག་གི་ཤུགས་རྐྱེན་སྤེལ་རྒྱུར་འགྲན་བསྡུར་དང། བལ་བོ་གཞུང་གིས་སྔ་མོ་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ནང་ང་ཆ་ཤས་ལེན་རྒྱུ་གནང་ཡོད་ནའང། འདས་པའི་ལོ་དྲུག་གི་རིང་སྲིད་ཇུས་དེ་ལག་བསྟར་གང་ཡང་མ་ཐུབ་པར་ལྷག་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ཕྱི་དྲིལ་མི་སྣ་མཐོ་གྲས་ཤིག་གིས་ང་ཚོ་གསལ་བསྒྲགས་མ་བྱས་པའི་དྲིལ་བསྒྲགས་དང་གནས་ཚུལ་མཁོ་སྤྲོད་ཀྱི་དམག་འཁྲུག་ནང་ཚུད་ཡོད་སྐོར་གསུངས་ཡོད་པའི་གནས་ཚུལ་འདུག་ཁ་སང་གཟའ་ཕུར་བུའི་ཉིན་ཨ་རིའི་ཕྱི་སྲིད་ལས་ཁང་གི Global Engagement Center། ཞེས་ཕྱི་རྒྱལ་གྱི་དྲིལ་བསྒྲགས་ཁག་ལ་ཁ་གཏད་གཅོག་མཁན་གྱི་སྡེ་ཚན་གྱིས་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་རྒྱ་ནག་གཞུང་གིས་འཛམ་གླིང་གི་གནས་ཚུལ་ཐོག་དབང་ཤུགས་ཁྱབ་གདལ་ཡོང་བའི་དམིགས་ཡུལ་འགྲུབ་ཐབས་སུ་ལོ་ལྟར་དངུལ་ཐེར་འབུམ་མང་པོ་གཏོང་གི་ཡོད་སྐོར་གསུངས་པ་མ་ཟད། རྒྱ་གཞུང་གིས་ཐའེ་ཝན་དང་འགྲོ་བ་མིའི་ཐོབ་ཐང་ལྷོ་རྒྱ་ནག་རྒྱ་མཚོ་དང་ཕྱི་ཕྱོགས་ཀྱི་དངུལ་བུན་སོགས་ཀྱི་ཐད་རྒྱ་གཞུང་རང་ཉིད་ཀྱི་འདོད་ཚུལ་དང་འགལ་བའི་འཛམ་གླིང་གི་གསར་འགྱུར་ཁག་ལ་དགག་པ་བརྒྱབ་པ་དང། ཞིབ་བཤེར་བྱ་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་སྐོར་གསུངས་འདུག་ད་དུང་སྙན་ཐོ་དེར་རྒྱ་ནག་གཞུང་འབྲེལ་གྱི་ཁེ་གཉེར་ལས་ཁང་ཁག་གིས་རྒྱ་ནག་སྐོར་བཟང་ཕྱོགས་ཀྱི་གནས་ཚུལ་ཁོ་ན་སྤེལ་རྒྱུའི་སླད་དང། ཨ་མི་རི་ཀ་གཙོས་པའི་འཛམ་གླིང་ནང་གི་མང་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཁག་ནང་དཀའ་རྙོག་ཡོད་པའི་གནས་ཚུལ་སྤེལ་ཕྱིར་འཛམ་གླིང་ནང་གི་གསར་ལམ་ཁག་ཉོ་གི་ཡོད་སྐོར་བཀོད་གནང་འདུག། ཨ་རིའི་ཕྱི་སྲིད་ལས་ཁང་གི་ཁོངས་གཏོགས་ཡིན་པའི Global Engagement Center ཞེས་པའི་བསྟི་གནས་ཁང་གི་འབྲེལ་མཐུད་པ James Rubin མཆོག་གིས་འདས་པའི་ལོ་བཅུ་ཕྲག་འགའ་ཤས་རིང་སྒེར་གཅོད་དབང་འཛིན་པ་ཚོ་ཕྱིར་ལོག་གིས་ཁོང་ཚོའི་དྲིལ་བསྒྲགས་དང་ཞིབ་བཤེར་གྱིས་ཨ་རིའི་དཔོན་རིགས་ཚོ་མིག་ལོང་བ་ལྟ་བུ་བཟོས་ཡོད་སྐོར་ཁ་སང་ཨ་རིའི་ཕྱི་སྲིད་ལས་ཁང་ནང་གསར་འགོད་པ་ཚོར་བཀའ་སློབ་གནང་སྐབས་གསུངས་འདུག་ལ་ད་དུང་ཁོང་གིས་ང་ཚོ་གསལ་བསྒྲགས་མ་བྱས་པའི་གསར་འགྱུར་གྱི་དམག་འཁྲུག་ནང་རྒྱུན་རིང་པོ་ཞིག་ནས་ཚུད་ཡོད་པ་དང། དེ་སྔ་ཨ་རིའི་སྲིད་འཛིན Bill Clinton སྐབས་སུ US Information Agency ཞེས་པའི་དྲིལ་བསྒྲགས་ལས་ཁུངས་དེ་སྒོ་བརྒྱབ་སྟེ་ནོར་འཁྲུལ་ཡིན་སྐོར་དང་དེ་གང་ལ་ཞེ་ན་ལས་ཁུངས་དེས་ཕྱིའི་རྒྱལ་ཁབ་ཁག་གི་མང་ཚོགས་ཤེས་པའི་ཐོག་ནས་ཁོང་ཚོར་གནས་ཚུལ་སྤྲོད་རྒྱུ་དང་གནོན་ཤུགས་སྤྲོད་རྒྱུའི་དམིགས་ཡུལ་ངེས་ཅན་ཡོད་སྐོར་གསུངས་འདུག། ཡང་ཁོང་གིས་དྲིལ་བསྒྲགས་ཀྱི་དམག་འཁྲུག་ནང་རྒྱ་ནག་གཞུང་གིས་འགྲོ་སོང་དངུལ་ལོར་ཐེར་འབུམ་མང་པོ་གཏོང་གི་ཡོད་པ་བཞིན་དུ་ཨ་མི་རི་ཀས་དེ་ལས་ལྷག་པའི་འགྲོ་སོང་གཏོང་དགོས་ཀྱི་འདུག་ཅེས་ཀྱང་གསུངས་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་རྒྱ་ནག་གི་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བ་དང་བསྟུན་ནས་བོད་ཀྱི་རྒྱལ་ས་ལྷ་སར་དམ་དྲག་བྱེད་ཤུགས་ཆེ་རུ་བཏང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷརྨ་སཱ་ལ་ནས་བསྟན་འཛིན་འཕགས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བ་དེ། གཤམ་ལ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་སྟོན་དུས་ཆེན་ཟེར་བའི་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱལ་སྟོན་དུས་ཆེན་ལ་བདེ་འཇགས་གྲ་སྒྲིག་བྱས་ཡིན་སྐོར་བརྗོད་ནས་མི་དམངས་འདུས་སྡོད་ཁུལ་དུ་དམ་དྲག་ཆེད་དམག་མི་དང་ཉེན་རྟོག་པ་འགྲེམས་འཇོག་དང་མི་དམངས་ཀྱི་འགྲོ་འདུག་ལ་ཞིབ་བཤེར་དང་བོད་ཀྱི་མདོ་སྟོད་མདོ་སྨད་ཀྱི་ས་ཁུལ་ནས་ལྷ་སར་ཡོང་མཁན་ཚོར་ཡིག་ཆ་དང་ལྷ་སར་ཡོང་བའི་ཆོག་མཆན་རིགས་ལ་ནོར་འཁྲུལ་ཅུང་ཙམ་ཡོད་པ་ན་ལྷ་ས་ནས་ཕྱིར་འབུད་བཏང་བ་དང་ཡང་ན་ཁང་པའི་ནང་དུ་འཛུལ་བཅུག་སྟེ་ཕྱི་ལ་འབུད་མི་ཆོག་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡིན་ནའང་ཅི་ཡང་མི་གོ་གནོད་མི་ཆོག་ཟེར་སྐད། ད་ལྟ་ཁས་ལེན་སྐད་བསྐྱེད་དུ་མི་འོང་ཐལ། རྒྱ་ནག་གཞུང་འབྲེལ་ལྷ་སའི་འགྲིམ་འགྲུལ་ཉེན་རྟོག་དྲ་རྒྱའི་སྟེང་སྤེལ་བའི་གནས་ཚུལ་ནང་རྒྱལ་སྟོན་དུས་ཆེན་ལ་ཞི་འཇགས་ཡོང་ཆེད་དང་མངོན་མེད་སྐྱོན་ངོས་རྟོག་ཞིབ་ཆེད་ལྷ་ས་ཁུལ་གྱི་ཉེན་རྟོག་པ་དང། འགྲིམ་འགྲུལ་ཉེན་རྟོག་མཉམ་འབྲེལ་ངང་ཞིབ་བཤེར་མགོ་བཙུགས་ཏེ་འགྲིམ་འགྲུལ་བདེ་འཇགས་དང་ལམ་ཁ་འགག་མི་བཅུག་པ་ཞིབ་བཤེར་དང་རླུང་འཁོར་ནང་གས་རྫས་རིགས་དང་གསང་བའི་དངོས་རིགས་སྐྱེལ་འདྲེན་རིགས་ལ་ཞིབ་བཤེར་བྱེད་རྒྱུ་ཡིན་པ་བཀོད་འདུག་ལ། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་དུས་ཆེན་ཁག་ལ་བོད་ནང་དམིགས་བསལ་དམ་དྲག་བྱེད་བཞིན་པ་དེ་རྒྱ་བོད་མི་རིགས་གཉིས་ཀྱི་ལོ་རྒྱུས་ཀྱི་དྲན་པ་སོ་སོ་ཡིན་པ་རྒྱ་ནག་གཞུང་དགའ་དགོས་པའི་དུས་ཆེན་ཁག་བོད་མི་ཚོ་མཚོན་ན་སྐྱོ་དགོས་པའི་ཉིན་མོ་ལ་ཁེལ་ཡོད་པས་ཡིན་པ་བརྗོད་བྱུང། ཞེ་པོ་ཅིག་གཟབ་གཟབ་ཅིག་དོགས་པ་བྱེད་དགོས་ཡ་དེ་ག་རེ་མཚོན་གྱི་ཡོད་རེད་ཟེར་ན་རྒྱ་མི་རིགས་དང་བོད་མི་རིགས་གཉིས་ཀྱི་སོ་སོ་གི་ལོ་རྒྱུས་ལོ་རྒྱུས་ཀྱི་དྲན་ཐོ་དེ་བསམ་བློ་གཏོང་སྟངས་དེ་རྦད་ཁ་ཁ་ཡིན་པ་གཅིག་པ་མིན་པ་དེ་མཚོན་གྱི་ཡོད་རེད། ལོ་ལྟར་རྒྱ་ནག་དམར་ཤོག་ཚོགས་པའི་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱལ་བཙུགས་དུས་ཆེན་ཞེས་བོད་ཀྱི་རྒྱལ་ས་ལྷ་སར་ཕོ་བྲང་པོ་ཏཱ་ལ་མདུན་ཐང་དུ་གཞུང་འབྲེལ་མཛད་སྒོ་སྐོང་ཚོགས་ཀྱིས་ཉིན་དེ་རྒྱ་ནག་གི་ལོ་རྒྱུས་ཁྲོད་གཟི་བརྗིད་ལྡན་པ་ཡིན་པའི་དྲིལ་བསྒྲགས་སྣ་ཚོགས་བྱེད་བཞིན་ཡོད་ན་ཡང། ལོ་ལྟར་དུས་ཆེན་དེ་དག་དང་བསྟུན་བོད་གཙོའི་གྲངས་ཉུང་མི་རིགས་ཁག་ནང་དམ་དྲག་དང་དྲག་གནོན་ཤུགས་ཆེར་བྱེད་བཞིན་ཡོད་པ་རེད་ལ། ཡང་ཟླ་བ་ཚེ་རིང་ལགས་ནས་མུ་མཐུད་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ནས་བོད་ནང་བཙན་འཛུལ་དབང་བསྒྱུར་བྱས་སྟབས་ཉིན་མོ་དེ་བོད་ལ་མཚོན་ན་ལོ་རྒྱུས་ཀྱི་དྲན་པ་སྐྱོ་བོ་སྐྱོ་དགོས་པའི་ཉིན་མོ་ཞིག་ཏུ་ངོས་འཛིན་བྱེད་དགོས་སྐོར་འགྲེལ་བརྗོད་གནང་གི་འདུག། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་བོད་པ་ལ་བཙན་འཛུལ་བྱས་པ་ཅན་ཅིག་གི་དུས་དུས་ཚོད་དེ་ང་ཚོ་བོད་མི་རིགས་ལ་མཚོན་ན་དཔེ། བསྟན་དབྱིངས་དུས་ཚོད་ཅིག་ཆགས་བསྡད་ཡོད་པ་དེ་ཧ་ཅང་གསལ་བོ་རེད། འདི་ལོ་རྒྱ་ནག་དམར་ཤོག་ཚོགས་པས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་འཁོར་བདུན་ཅུ་དོན་བཞི་ལོན་པའི་དུས་ཆེན་མཛད་སྒོ་འཚོགས་འཆར་ཡོད་པ་དང་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་སློབ་སྟོན་པ་ཝང་ཧུའུ་ཉིང་ཟེར་བས་འདི་ལོ་རྒྱ་སྟོན་དུས་ཆེན་དང་འབྲེལ་རྒྱལ་ཁབ་གཅིག་གྱུར་གྱི་འདུ་ཤེས་བཟུང་སྟེ་རྒྱ་ཆེན་པོའི་རྒྱལ་ཞེན་བསླབ་གསོ་སྤེལ་དགོས་སྐོར་བརྗོད་ཡོད་པ་དང་བོད་ནང་མཚོན་ན། ལོ་ལྟར་ཉིན་དེར་བོད་མི་ཚོར་བཙན་ཤེད་ཀྱིས་རྒྱ་ནག་གཞུང་འབྲེལ་ཆབ་སྲིད་སློབ་གསོ་སྤེལ་བ་དང་བོད་མི་ཚོར་འགྲོ་འདུག་སྤྱོད་གསུམ་ཀུན་ལ་དོགས་ཟོན་དང་དམ་དྲག་བྱེད་བཞིན་པའི་གནས་སྟངས་བྱུང་གི་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་སྤྱི་ཚོགས་དྲ་ལམ་བརྒྱུད་པ་ཧ་མོ་མིན་ཞེས་པའི་བརྒྱུད་ལམ་འདི་བཞིན་སྤྱི་ཚོགས་ནང་དགོས་པའི་དམིགས་ཡུལ་དང་ལས་རིམ་སོགས་ཀྱི་ཐད་བུ་ཆུང་བཀའ་བཀྲ་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་དེ་བསྐྱར་ཟློས་ཞུ་གི་ཡིན། གསན་མཁན་རྣམ་པ་ཚོ་ད་ལྟ་གོང་དུ་ངོ་སྤྲོད་གནང་མཁན་འདི་འགོ་མ་བཙུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། དེང་སང་སྤྱི་ཚོགས་དྲ་ལམ་འདི་ད་དཔེ་མི་སྲིད་འགྲོ་རྒྱུགས་ཆེན་པོ་བྱས་ནས་བེད་སྤྱོད་ཡོད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་སོང་ཙང་ད་བོད་པའི་སྤྱི་ཚོགས་ནང་ལ་ཡང་དྲ་ལམ་གྱི་ཐོག་ནས་ད་མི་སྒེར་པ་དང་གཞུང་འབྲེལ་དེ་འདྲས་ཀྱི་ཐོག་ནས་ད་སེམས་འགུལ་ཐེབས་ཡས་ཀྱི་ལས་འགུལ། རབ་དང་རིམ་པ་སྤེལ་བཞིན་པ་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཙམ་མ་ཡིན་པར་མི་སྒེར་སོ་སོའི་གི་སྤྱི་ཚོགས་ནང་ལོགས་ལ་ད་ཅིག་སེམས་འགུལ་ཐེབས་པ་དང་སྤྱི་ཚོགས་ཀྱི་བསམ་བློའི་བསྒྱུར་བཅོས་ཟེར་ན་འདྲ་ཡང་བློ་སྟོབས་ཀྱིས་གི་འདི་འདྲའི་གི་ལས་འགུལ་སྤེལ་གནང་ཡས་སྐོར་ལ་བཀའ་འདྲི་ཞུ་གི་ཡོད་ད་རེས་ལེ་ཚན་འདིའི་ནང་ལ་ཡང་ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཨ་ནེ་མིག་དཔེ་འོས་པའི་མི་སྣ་རྒན་གཞོན་ཁག་ཅིག་ལ་བཅར་འདྲི་ཞུས་གནང་ནས་དྲ་ལམ་ཐོག་ནས་ལེ་ཚན་བཟོས་གནང་ཡས་ཨ་ཧ་མོ་མན་ཟེར་ཅིག་ད་འདི

མིང་དེའི་སྐོར་ལ་གོ་དོན་ག་རེ་ཡོད་མེད་ཅིག་འགྲེལ་བཤད་གནང་རོགས་གནང། ལེ་ཚན་དེ་འདྲས་ཀྱི་གསར་གཏོད་གནང་དགོས་དགོངས་པ་དེ་ཐོག་མ་ག་འདྲས་འཁོར་གནང་སོང་ཁྱེད་རང། དེ་ག་ནང་བཞིན་ཁྱེད་རང་གི་ངོ་སྤྲོད་གནང་རོགས་གནང་གྲྭ་ག་པར་འགྲིམས་གནང་ཡོད་མེད་དང་དེ་ཚོའི་སྐོར་ལ།
ལའོ། ད་ངའི་ངོ་སྤྲོད་ལ་ནི་ངེད་ཀྱི་མིང་དངོས་གནས་འདི་སྐལ་བཟང་བཀྲ་ཤིས་རེད་ད་དེང་སང་སྐལ་བཟང་བཀྲ་ཤིས་ཞེས་ངོ་ཤེས་མཁན་དཔེ་ཅིག་ཉུང་ཉུང་རེད་བུ་ཆུང་སྐལ་བཀྲ་ཞེས་འབོད་ཀྱི་ཡོད་རེད་ང་རང་སྐྱེས་ས་དེ་བོད་ལ་བྱས་ཨ་ནི་འཚར་ལོངས་བྱུང་ས་དེ་རྒྱ་གར་ལ། གཞི་རིམ་སློབ་སྦྱོང་དང་ཚང་མ་རྒྱ་གར་ལ་བྱས།

སྤྱི་ཚོགས་ནང་ལོགས་ལ་ད། ལེགས་སྐྱེས་ཕུལ་མཁན་མང་པོ་བྱུང་བསྡད་ཡོད་རེད་བ་ཞབས་ཕྱི་ཞུ་མཁན་མང་པོ་བྱུང་བསྡད་ཡོད་རེད་སོ་སོ་དངོས་སུ་ཞབས་ཕྱི་ཞུ་མཁན་ཡོང་གི་ཡོད་རེད་དཔལ་འབྱོར་ཐོག་ནས་ཞབས་ཕྱི་ཞུ་མཁན་ཡོང་གི་ཡོད་རེད་ད་ངེད་ཀྱིས་དམིགས་བསལ་གྱིས་ང་རང་ཚོའི་སྤྱི་ཚོགས་ནང་ལོགས་རེད་ཧི་མ་ལ་ཡ་རི་རྒྱུད་ནང་ལོགས་ལ་འཆར་གཞི། Idea། ཞུ་ར་དེ་འདྲའི་ཐོག་ནས་ཞབས་ཕྱི་ཞུ་མཁན་དེ་ཏོག་ཙམ་དཀོན་པ་མཐོང་སོང། ད Aha Moment ཟེར་བྱས་ད་ང་ཚོ་དེ། གཙོ་བོ་དེ་འདི་རེད། ང་ཚོ། ང་ཚོའི་མི་ད་སུ་ད་སུ་ཡིན་པ་ནའང་ཆེ་བ་ཡིན་པ་ནའང་རེད་ཆུང་བ་ཡིན་པ་ནའང་ཚང་མ་ལ་ང་ཚོའི་མི་ཚེའི་ནང་ལོགས་ལ་སོ་སོ་འཆར་གཞི་འཆར་སྣང་རྨི་ལམ་རེ་བ་དེ་འདྲས་བྱུང་བསྡད་ཀྱི་ཡོད་རེད་བ། སོང་ཙང་ད་དེ་འདྲའི་སྐོར་ལ་ཡང་ང་ཚོ་ཕར་ཚུར་གླེང་མོལ་བྱས། གལ་ཆེ་ཤོས་དེ་འཆར་གཞི་འཆར་སྣང་རྨི་ལམ་རེ་བ་དེ་འདྲའི་སྐོར་ལ་གླེང་མོལ་བྱེད་ཡས་ཀྱི་ལེ་ཚན་གཅིག་འདུག་ཟེར་བྱས་ཐོག་མ་འགོ་བཙུགས་དེ་འདུག་བཙུགས་པ་རེད། འདི་འགོ་བཙུགས་ཀྱི་ག་ལ་འོ་རེད་ད་རྒྱུ་མཚན་ཏའོ་ལྟ་མོ་སི་ནས་ང་ཚོའི་སྤྱི་ཚོགས་ནང་ལོགས་སྤྱིར་བཏང་གཞོན་སྐྱེས་སྤྱི་ཚོགས་དྲ་ལམ་བེད་སྤྱོད་བཏང་བསྡད་མཁན་མང་པོ་ཅིག་ཡོད་རེད་དེ་ད་དེའི་ནང་ལོགས་ནས་བེད་སྤྱོད་བཏང་སྟངས་ཅིག་ཡོད་རེད་བ་དེ་མཚམས་མཚམས་འཆར་གཞི་འཆར་སྣང་དེ་འདྲས་སྒང་ལ་གླེང་མོལ་བྱེད་ཐུབ་པ་ཡིན་ན་སྲིད་ན་ཡང་ཞུ་ཕན་མ་ཐོགས་ནའང་སྐར་མ་ལྔ་ཞིག་ཕན་ཐོགས་ནས་དེའི་མི་ཚེ་ནང་ལོགས་བསམ་བློ་བཏང་ཡག་འདྲ་པོ་ཅིག་བྱུང་སྲིད་ན་ཡང་ཁོ

ལོ་གཅིག་ཕྱིར་འཁོར་སྐོར་རེད་དེ་འདྲ། སྔོན་མ་ཉིས་སྟོང། ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་དང་པོའི་ནང་ལོགས་འགོ་བཙུགས་ཡོད་པ། ཨ་ནི། ཐོག་མར་ང་ཚོ Aha Moment རང་ནང་ལོགས་ལ་ང་ཚོ་གི་སྐུ་མགྲོན་ཐོག་མ་དེ་འདི་རེད་ང་དེ་དུས་རྡ་རམ་ས་ལ་ལ་ཡོད་པ་སོང་ཙང་རྡ་རམ་ས་ལ་ལ་དེ་འདྲ Aha Moment གི་ལེ་ཚན་སྐུ་མགྲོན་ཐོག་མ་དེ་དེ་འདྲ JJI བུ་སྤུན་གསུམ་ཡོད་པ་ཁོ་རང་ཚོ་ནང་ལོགས་ནས་འཇམ་དབྱངས་ལགས་ཁོ་རང་གི་མི་ཚེའི་ལོ་རྒྱུས་དང་དེ་འདྲས་བྱེད་བྱེད་བྱེད་ཁོ་རང་མཉམ་དུ་གླེང་མོལ་བྱས་རེད་བྱས་ནས་ལ་དེའི་སྔོན་ལ་ཡག་ངས་ཡང་དེ་འདྲས་ཀྱི་བཅར་འདྲི་བྱེད་རྒྱུ་བྱས་ཡོད་རེད་དེ Aha Moment རང་དང་མ་རེད་རྒན་ལྷ་བཟང་ཚེ་རིང་ལགས་མཉམ་དུ་གླེང་མོལ་བྱེད་རྒྱུ་བྱས་ཡོད་རེད་དེ་ཡིས Aha Moment དེ་དུས་འགོ་བཙུགས་ཀྱི་རེད་ཕྱིས་སུ་ང་ཚོས Aha Moment འགོ་བཙུགས་ཏེ། JJI Exile Brothers ཁོ་རང་ཚོ་མཉམ་དུ་ཐོག་མར་འགོ། ལགས་འོང་ལགས་འོང། དེ་ཡིས་འདིར་བ་ལ་ད་ལྟ་བུ་སྤུན་གསུམ་ཟེར་གྱི་རྒན་ཉི་མ་ལགས་བུ་གསུམ་ཏན་ཏན་རོལ་དབྱངས་དང་དེ་འདྲས་ཀྱི་ཐོག་ནས་བོད་དོན་དྲིལ་བསྒྲགས་དང་ཨ་ནི་གཞས་རྩོམ་པ་དང་ཁོ་ཚོའི་གི་བུ་ལབ་ཀྱི་རེད་བ། རེད་རེད་རེད་ཁོ་རང་ཚོའི་གི་བུ་རྒན་པ་ཇོ་ལགས་འཇམ་དབྱངས་ལགས་ཡོད་པ་ཁོ་རང་མཉམ་དུ་གླེང་མོལ་བྱས་ཡོད་ཅིག་རེད། ལགས་ལགས་སོ་ལགས་ལགས་སོ་ཐུགས་རྗེ་གནང་ད་ཁྱེད་རང་གི། ལོ་གཅིག་ནང་ཚུད་ལ་ཡ་ལེ་ཚན་རིམ་པ་མང་པོ་ཅིག་མཐོང་སོང་ངས་འདིའི་ནང་ལ་ཁྱེད་རང་གིས་ད་ལེ་ཚན་ནང་ལོགས་ལ་བཅར་འདྲི་ཞུ་ཡུལ་དེ་སུ་སུ་ཞུ་གི་ཡོད་པ་ན་ད་ལྟ་བར་དུ། འདི་བཟོས་དེ་གསུང་གི་ཡོད་རེད་པ།
བཟོས་པའི་གི་ནང་ནས་ད་ད་ལྟ་བར་དུ་ལོ་གཅིག་ནང་ལོགས་ལ་བཟོས་བ་འབྱོར་བ་དེ་བཀའ་འདྲི་ཞུ་ཡུལ་དེ་སུ་སུ་ད་དམིགས་བསལ་དེ་འདྲ་བཅར་འདྲི་ཞུ་ཡུལ་དེ་འདྲ་ཁྱེད་རང་འདམ་གནང་ཡ་དེ་ག་འདྲས་གནང་གི་ཡོད་པ་ཡིན་ན། ལགས་འོང་ད་འདི་ད་ལྟ་བར་དུ་ང་ཚོའི་ད་སྐུ་མགྲོན་བཞི་བཅུ་ཞེ་གྲངས་ཞིག་འདུག་ཟེར་བཅར་འདྲི་བྱེད་ཡའི་གོ་སྐབས་བྱུང་སོང་བ། འདིའི་ནང་ལོགས་ལ་ད་ང་ཚོའི་གི་སྲིད་ཟུར་རེད་དེ་འདྲའི་སྲིད་སྐྱོང་རེད་ཨ་ནི་ཡེ་ད་སྤྱི་ཚོགས་ནང་ལོགས་ལ་ཡང་ཕྱག་ལས་ཡག་པོ་གནང་སྡོད་མཁན་འདྲ་ཡོད་རེད་སྤྱི་ཚོགས་ནང་ལོགས་ལ་ཡང་ཕྱག་ལས་གནང་བསྡད་པ་གང་ཞིག་ལ་ཡང་སྤྱི་ཚོགས་ནང་ལོགས་ལ་ཆ་རྒྱུས་རང་མེད་སྐྱོ་དེ་འདྲས་མང་པོ་ཅིག་ཡོད་རེད་སོང་ཙང་དེ་འདྲས་གདམ་ཡས་དེ་ད་གདམ་སྟངས་དེ་འདུག་རེད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་གལ་ཆེ་ཤོས་དེ་གཞོན་སྐྱེས་ཚོ་ང་རང་གཞོན་སྐྱེས་ཤིག་ཡིན་པའི་ཆ་ནས་གཞོན་སྐྱེས་ཚོ་ལ་བློ་སྐྱེད་སྐྱེད་ཅིག་དང་ཨ་ནི་སྤྱི་ཚོགས་ཁྱོན་ཡོངས་ལ་ཡ་ག་རེ་སྤོ་བ་བྱས་ཀྱིས། ད་དེ་འདྲས་ཀྱི་ལས་གཞི་ཞིག་སོང་ཙང་ད་འདི་དམིགས་ཡུལ་འདི་ཞིག་བཟུང་བའི་ཐོག་ནས་ནི་སྐུ་མགྲོན་གདམ་ཡས་དེ་འདུག་སེ་གནང་གི་ཡོད་ལགས། ལགས་ལགས་སོ་ཨ་ནི། ད་སྐུ་མགྲོན་གདམ་སྟངས་དེ་ད་མི་སུ་ཡིན་ནའི་རེད་ང་ཚོ་རླུང་འཕྲིན་ཡིན་པ་ཡིན་ནའི་འདྲ་བརྙན་འཕྲིན་བཟུང་ཡས་ཡིན་པ་ཡིན་ནའི་འདྲ་དེ་བརྒྱ་ཆ་འདྲ་ཆེ་མང་བ་འདི་ད་སྤྱི་ཚོགས་ནང་ལོགས་སོ་སོའི་སྤྱི་ཚོགས་ཡིན་ནའི་འདྲ་ད་ང་ཚོ་བོད་སྐད་རྒྱག་མཁན་ཧི་མ་ལ་ཡ་རི་རྒྱུད་ཡིན་པ་ཡིན་ནའི་ཁོ་ཚོར་བློ་སྟོབས་རྒྱས་ཤིང་ཨ་ལས་ལས་ཀ་དེ་འདྲས་ཅིག་བྱེད་མཁན་ཡོད་ས་རེད་ངའི་ངོས་ནས་དེ་འདྲས་ཞིག་བྱེད་དགོས་བསམ་ཡས་ཀྱི་བློ་སྟོབས་རྒྱས་ཡོད་ཀི་དང་མིག་དཔེ་ལྟ་ཡས་ཡོད་པ་ཡང་ན་ཡང་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་དེ་འདྲས་འཕྲད་པ་དེ་འདྲས་རིགས་ཡོད་པ་ཡིན་ན་དེང་སང་ཡུ་ཀྲུབ་ཅེས་བྱ་དང་དེ་འདྲས་བརྒྱུད་ནས་ཡིན་ན་འདྲ་ངོ་དེབ་བརྒྱུད་ནས་ཅིག་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་དེ་འདྲས་ཅིག་འཕྲད་བཞག་ང་རང་ཚོ་བོད་པ་ཡིན་པ་ཡིན་ནའི་འདྲ་ཧི་མ་ལ་ཡའི་རི་རྒྱུད་མི་རིགས་ཡིན་པ་ཡིན་ནའི་འདྲ་ཡང་ས་གནས་ཡུལ་མིའི་མི་དེ་འདྲས་འཕྲོད་བསྟེན་དང་ཤེས་ཡོན་ཨ་ནི་བུ་མང་པོ་ཡོད་པ་དེ་འདྲས་དང་ནད་གཅོང་དེ་འདྲས་ལ་དཀའ་ངལ་ཡོད་དེ་འདྲས་ཀྱི་གདམ་ནི་བྱེད་དུས་ཀ་ནས་ད་སྤྱི་ཚོགས་ནང་ལོགས་ལ་ཕན་ཐོགས་ཆེན་པོ་ཅིག་བསྐྲུན་གྱི་རེད་ཁྱེད་རང་གི་ད་ལྟ་བར་དུ་གདམ་པའི་ནང་ནས་སོ་སོའི་ངོས་ནས་ད་ཅིག་དངོས་གནས་ངས་བཀའ་འདྲི་ཞུ་ས་དེ་ནོར་མི་འདུག་ཟེར་ད་རྩ་བའི་ད་མི་ཁྱེད་རང་གི་དགོངས་པ་བཞེས་ནས་བཀའ་འདྲི་གནང་གི་ཡོད་རེད་ངས་དེ་འདྲས་ཅིག་བྱས་ནས་བཀའ་འདྲི་ཞུས་པས་དེ་ཡིས་ཨ་ནི་སྤྱི་ཚོགས་ནང་ལོགས་དེ་འདྲས་ཕན་བཞག་བསམ་ཡས་སྤྱི་ཚོགས་ནང་ལོགས་ལ་ད་མི་གཅིག་ལ་ཡིན་ནའི་འགྱུར་བ་འཁྱེར་བ་ཡོད་པ་འདི་འདྲས་ཀྱི་བྱུང་གནང་སོང་ངས། ལགས་འོང་ད་སྐུ་མགྲོན་ཚང་མ་ལ་སོ་སོ་ཁྱད་ཆོས་ཁ་ཁ་ཁ་ལོ་རྒྱུས་ཁ་ཁ་ཁ་ཁ་སོ་སོའི་གི་ད་ཚང་མ་སྒྲུང་དང་བསམ་ཚུལ་ཚང་མ་ཁ་ཁ་ཁ་ཆགས་དུས་ཡོད་རེད་པ་སོང་ཙང་དེ་ད་སེང་རྒན་ཚོ་ཡིན་པ་ནས་ལས་སོ་སོ་གི་ཉམས་མྱོང་ད་ཚང་མ་ཁ་ཁ་ཁ་ཁ་ཡིན་དུས་ཡང་སྐུ་མགྲོན་གཅིག་ལ་རང་འདི་ཡག་པོ་རེད་བཞག་འདི་གི་སྒྲུང་འདི་ཡག་པོ་འདུག་སི་ཅེས་དེ་འདྲས་ཡོང་གི་རེད་བསམ་གི་མི་འདུག་ཡོད་རེད་པ་ཚང་མ་སོ་སོར་འབྲེལ་བ་དེ་ཁ་ཁ་ཁ་ཁ་བྱེད་ཡོང་དུས་ཡོད་རེད་པ།

དཀའ་ལས་བརྒྱབ་སྟངས་རེད་སྤྱི་ཚོགས་ནང་ལོགས་ལ་རྩ་དོན་གྱི་ཐོག་ནས་རེད་སོ་སོས་ཀྱི་ཨ་ནི་ཡང་ཚོང་ལས་ཀྱི་ཐོག་ནས་རེད་ག་རེ་ཡིན་པ་འདི་ལས་སྤྱི་ཚོགས་ནང་ལོགས་ལ་དཀའ་ལས་བརྒྱབ་སྟངས་དང་གཅིག་ལོ་རྒྱུས་འདི་ཚོ་ད་དཔེ་དམིགས་བསལ་འདྲ་པོ་བྱས་ང་རང་དམིགས་བསལ་གྱི་ཚོར་སྣང་ཤུགས་ཆེན་པོ་བྱུང་སོང་ད་དེ་ཡིས་ང་ཚོ་གཞོན་སྐྱེས་ཚོ་ལ་མར་རྩིས་སྤྲོད་བྱས་ནས་ཡོད་རེད་པ་ད་དེ་དེ་འདྲ་ནི་མ་བྱས་པ་ཡིན་སྲིད་ན་ད་མ་འོངས་པ་དེ་ཚོའི་གི་ལོ་རྒྱུས་དེ་ག་ལེ་ག་ལེ་ད་བརླག་འགྲོ་ཡ་གི་ཉེན་ཁ་ཞིག་འདུག་ག་སོང་ཙང་དམིགས་བསལ་གྱི་ཚོར་སྣང་ནང་ལོགས་ལ་ད་དེའི་ལོ་རྒྱུས་འདི་འདྲ་ཅིག། གང་མང་མང་སྒྲུག་ཐུབ་སྲིད་ན། མི་རབས་རྒན་པོ་ཚོ་དེ་ཚོའི་རྗེས་ཀྱི་གོ་མང་བྱུང་སྲིད་ན་བསམ་བསམ་གྱི་ད་ཚོར་བ་སླེབས་སོང། དུས་ཚོད་ཀྱི་ཆ་ནས་ལེ་ཚན་འདི་ཞུ་མཚམས་དེ་གར་བཞག་གི་ཡིན། ཚན་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་ཉེ་ཆར་བཞུགས་སྒར་དྷ་རམ་ས་ལའི་གངས་སྐྱིད་གཟེབ་སྤོལ་ཐང་ཆེན་ནང་གཞི་རིམ་མི་མང་གི་རེ་འབོད་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་གཡང་སྒྲོན་ལགས་ཀྱིས་འབྲེལ་ཡོད་མི་སྣར་ཐད་ཀར་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། གསན་རྣམ་པ་ཚོ་དགུང་ཁམས་བཟང། ད་ལྟ་ནི་བུད་མེད་དང་སྤྱི་ཚོགས་ལེ་ཚན་འདི་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ལེ་ཚན་གཙོ་སྐྱོང་ཞུ་མཁན་ང་གཡང་སྒྲོན་ཡིན། དེ་སྔ་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་གནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་གནས་ཚུལ་བྱུང་བའི་རྗེས་ད་བར་བོད་མིའི་སྤྱི་ཚོགས་ནང་གནད་དོན་འདི་དང་འབྲེལ་བའི་སྐོར་གླེང་སློང་ཤུགས་ཆེ་གནང་བཞིན་ཡོད་པ་མ་ཟད། ད་ལྟའི་གནས་སྐབས་སུ་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞིའི་ནང་ཆེས་མཐོའི་ཁྲིམས་ཞིབ་ལས་ཁང་དུ་ཁྲིམས་ཞིབ་པ་ཆེ་བ་མེད་པའི་སྐུ་ངལ་དེ་ཆགས་ཀྱི་ཡོད་པ་རེད། གནད་དོན་འདིའི་ཐོག་ནས་ཉེ་ཆར་སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ནས་འགོ་ཚུགས་ཀྱིས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་གྲོས་ཚོགས་ཚོགས་དུས་དྲུག་པ་བསྐོང་ཚོགས་གནང་བ་དང་སྟབས་བསྟུན་ནས་གཞི་རིམ་མི་མང་རེ་འབོད་ཚོགས་པའི་དབུ་ཁྲིད་འོག་འཛམ་གླིང་ས་ཕྱོགས་གང་ས་ནས་བོད་མི་ལྔ་བརྒྱ་ལྷག་ཙམ་ཞིག་རྡ་རམ་ས་ལའི་གངས་སྐྱིད་གཟེབ་སྤོལ་ཐང་ཆེན་དུ་འདུ་འཛོམས་ཀྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་གྲོས་ཚོགས་ཚོགས་དུས་དྲུག་པའི་ཐོག་ཁྲིམས་ཞིབ་པ་བསྐོ་གཞག་གནང་དགོས་པ་དང་འབྲེལ་བའི་བཅའ་ཁྲིམས་ངེས་པར་དུ་བསྐྱར་བཅོས་ཞུ་དགོས་པའི་ཞུ་འབོད་ཀྱི་ལས་འགུལ་ཞིག་སྤེལ་གནང་ཡོད་པ་རེད། གནད་དོན་དེ་དང་འབྲེལ་བའི་ཐོག་ད་རེས་ང་ཚོའི་སྤྱི་ཚོགས་ཀྱི་ལེ་ཚན་འདིའི་ནང་གཞི་རིམ་མི་མང་གི་རེ་འབོད་ཚོགས་པའི་ཚོགས་གཙོ་བསྟན་གཡང་ལགས་དང་རྒྱུན་ལས་ཚེ་བརྟན་ཕུན་ཚོགས་ལགས་གདན་འདྲེན་ཞུས་ཏེ་ཐད་ཀར་གླེང་མོལ་ཞུ་གི་ཡིན།

དང་སྤྱི་འཐུས་སྐབས་བཅུ་བདུན་པ་ནས་ད་ལྟ་བར་དུ་གོ་སྐབས་ཐེངས་མ་གསུམ་རག་ཡོད་ཙང་ཐེངས་མ་གསུམ་འདི་གི་ནང་ལོགས་ལ་ཨ་ནི་མང་མོས་མ་ཐོབ་ཙང་ད་ད་ལྟ་ཆེས་ཛ་དྲག་གི་ཐོག་ནས་ད་ཚོགས་ཐེངས་དྲུག་པ་ལ་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་དགོས་པའི་དགོས་པ་རྒྱུ་མཚན་འདི་ཨ་ནི་ཆེས་མཐོའི་ཁྲིམས་ཞིབ་ཁང་འདི་ད་ལྟའི་ཆར་ན་ནུས་པ་མེད་པ་ཅིག་གིས་གྱུར་ཡོད་པ་འདི་ང་ཚོའི་རྒྱ་ཆེའི་མང་ཚོགས་ཀྱིས་མཁྱེན་གྱི་ཡོད་རེད་ཆེས་མཐོའི་ཁྲིམས་ཞིབ་ཁང་གི་དེ་སྔ་ཁྲིམས་ཞིབ་པ་ཆེ་བ་དེ་རྒས་ཡོལ་ཕེབས་ཚར་བ་རེད་ཨ་ནི་དེ་ནས་ལས་ཚབ་ཡང་རྒས་ཡོལ་ཕེབས་ཚར་བ་རེད་ད་ད་ལྟའི་ཆར་ལ། དབང་ཆ་གི་དབང་ཆ་ལྡན་པའི་གི་ཐོག་ནས་ཁྲིམས་ཞིབ་ཁང་འདི་ནུས་པ་ལྡན་པ་ཐོག་ལ་མེད་པ་སོང་ཙང་རྒྱ་ཆེའི་མང་ཚོགས་ཀྱིས་ད་དུང་ཅིག་འདི་མུར། ང་ཚོའི་གི་མང་གཙོའི་ཀ་བ་གསུམ་ནས་གཅིག་འདི་དབང་ཆ་མེད་པའི་ཐོག་ནས་ལྷག་པ་ཡིན་ན་ཏག་ཏག་བསྡད་ཀྱི་མི་འདུག་ཁྲིམས་བཟོ་ལྷན་ཚོགས་དགོས་ཡོད་ན་ཁྲིམས་ཞིབ་ཁང་ཡང་ངེས་པར་དུ་དགོས་ཡོད་པ་འདི་ལ་གཟིགས་བྱས་རྒྱ་ཆེའི་མང་ཚོགས་ཀྱིས་ད་ལན་ཚོགས་ཐེངས་དྲུག་པ་ལ་ཞུ་གཏུག་གི་ལས་འགུལ་འདི་ཨ་ནི་ཁ་ཚ་དགོས་གཏུགས་གི་ཐོག་ནས་སྤེལ་གནང་བ་ཆགས་ཀྱི་ཡོད་རེད་ཞུ་ཡ་ཡིན། ལགས་ལགས་སོ་དེ་ནས་ད་ལྟ་ང་ཚོའི་ཞལ་པར་ཐོག་ལ་ཕེབས་པའི་གཞི་རིམ་མི་མང་ལས་འགུལ་ཚོགས་པའི་རྒྱུན་ལས་ཚེ་བརྟན་ཕུན་ཚོགས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས།

ཁྲིམས་ཁང་དེ་མེད་བསྡད་དུས་ཨ་འདི་འདྲ་བྱས་ནས་ང་ཚོའི་མི་མང་གིས་འགན་མ་ཁྱེར་ནས་བཞུགས་བསྡད་པ་ཡིན་ན་ཏག་ཏག་འགྲིག་ས་མ་རེད་ང་ཚོའི་མི་མང་གིས་འགན་ཁྱེར་དགོས་ཀྱི་འདུག་བྱས་ནས་བསམ་ཚུལ་བློ་མཐུན་མང་པོ་ཅིག་གིས་དེ་འདྲའི་གྲོས་བསྡུར་བྱས་བྱས་ཨ་ནི་གཞི་རིམ་མི་མང་ཚོགས་པ་ལ་ཡོད་དེ་དྲ་རྒྱའི་གི་ཐོག་ནས་ནི་གཅིག་རྒྱ་བལ་འབྲུག་གསུམ་རེད་ཡུ་རོབ་རེད་ཨ་རི་རེད་དེ་འདྲའི་ནས་གཅིག་གནས་ཡུལ་རྒྱལ་ཁབ་མང་པོ་ཅིག་གི་ནང་ལོགས་ནས་བོད་མི་མང་པོ་ཅིག་གིས།

མི་གྲངས་ལྔ་བརྒྱ་དྲུག་ཅུ་རེ་གསུམ་ཞིག་ཡོད་རེད་ད་ལྟ་ང་ཚོས་ཀྱི་དེ་ཐོ་གཞུང་དེ་ལྷན་ཁང་ཁག་ལ་ད་ལྟ་བདེ་སྲུང་གི་ཆེད་དུ་ཡར་ཕུལ་བཞག་ཡོད་རེད་འོན་ཀྱང་ད་མི་མང་གི་གྲངས་ཚད་དེ་ཡར་འཕར་ཆག་ཡོང་གི་ཡོད་རེད་དཔེར་ན་ཆ་བཞག་ན་ང་ཚོས་ཀྱི་ཕྱི་ཚེས་བཅོ་བརྒྱད་ལ་ང་ཚོས་ཀྱི་དབུ་འབྱེད་ཀྱི་མཛད་སྒོ་གནང་ཡོད་རེད་དེ་དུས་ང་ཚོས་མི་གྲངས་ལྔ་བརྒྱ་བརྒལ་བ་ཅིག་འདུག་ར་ཨ་ནི་དེ་ནས་ཉི་མ་གཉིས་པ་དེ་ད་གངས་ཅན་སྐྱིད་གཤོངས་སྐོར་ལ་སྐབས་བཅུ་བདུན་པའི་གི་གྲོས་ཚོགས་ཚོགས་ཐེངས་དང་པོ་དེ་དབུ་འཛུགས་སྐབས་དུས་ལ། མི་གྲངས་བདུན་བརྒྱ་བརྒལ་བ་ཕེབས་གནང་ཞག་དེ་འདི་ཚོད་རྩིས་རེད་ད་ང་ཚོའི་གི་ད་ལྟའི་མི་འབོར་གི་གྲངས་ཐོའི་དེ་ནང་ལོ་ལ་མི་ལྔ་བརྒྱ་དྲུག་ཅུ་རེ་གསུམ་ཞིག་ཆགས་ཀྱི་འདུག་དེ་འདྲའི་ཅིག་ཞུ་ཡང་འདི་ཡང་རྒྱ་གར་གི་ས་ཕྱོགས་ཉི་ཤུ་རྩ་ལྔ་དང་ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་དགུ་བཅས་ཨ་ནི་བལ་ཡུལ་ནས་གི་ཨ་ནི་འདུས་བྱས་ནས་ཕེབས་གནང་ཡོད་རེད་འོ་དེ་འདྲའི་ཅིག་ཞུ་ཡང་ཡིན། ལགས་ལགས་སོ་ད་རེས་ལས་འགུལ་འདི་ནང་ལ་ཨ་ནི་ཕེབས་མཁན་ནང་ནས་དགུང་ལོ་བགྲེས་ཤོས་ག་ཚོད་བརྩིས་ན་དང་ཡང་ཆུང་ཤོས་ག་ཚོད་བརྩིས་ན། ད་ང་ཚོའི་གི་ད་ལན་གི་ལས་འགུལ་འདི་ནང་ལ་དགུང་ལོ་བགྲེས་ཤོས་དེ་པ་བཀྲ་ཤིས་དོན་གྲུབ་ལགས་ཁོང་རང་སིམ་ལ་ནས་རེད། ཨོ་ཁོང་རང་དགུང་ལོ་དགུ་བཅུ་རེད། ཨ་ནི་ད་ལྟ་ལོ་ན་ད་ཆུང་ཤོས་དེ་ཨ་ནི་ད་ང་ཚོས་ཀྱི་ལོ་ན་ཉི་ཤུ་བྱས་པ་གཅིག་གི་ད་ལྟ་མན་གོར་ནས་གཅིག་བྱེད་ཨ་ནི་ལོ་ན་ཉི་ཤུ་རྩ་གཉིས་བྱས་པ་གཅིག་མོན་གོར་ནས་འདུས་བྱས་འདུག་ཨ་ནི་ད་སྤྱི་བཏང་ནས་ལོ་ན་བགྲེས་པ་གཞོན་པ། འབྲིང་བ། ཆ་ཚང། ཨ་ནི་ཕུན་སུམ་ཚོགས་པ་རྒྱ་ཆེ་མང་ཚོགས་འདུས་བྱས་ཨ་ནི་འདི་ནང་ལས་ཀའི་ད་ལྟ་ང

ཁྲིམས་སྒྲིག་བསྐྱར་ཞིབ་ཟིན་བྲིས་ཚོགས་ཆུང་ཞིག་བཙུགས་གནང་ཡོད་རེད་དེ་ཡི་གི་ནང་ལོགས་ལ་མང་ཚོགས་ཀྱི་སྤྱི་ཟླ་དགུ་པའི་ཚེས་པ་གཉིས་ཀྱི་བར་དུ་ཨ་ནི་མང་ཚོགས་ཀྱིས་ཡིག་ཐོག་ནས་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ཐོག་ནས་ཨ་ནི་བསམ་ཚུལ་བསྡུ་ལེན་ཡར་ཕུལ་བཞག་ཡོད་རེད་དེ་ཡིན་ནའི་དེའི་ནང་ནས་གཅིག་ཁ་ཚ་དགོས་གཏུགས་ད་ལྟ་ཁྲིམས་ཁང་གིས་གཅིག་ཁྲིམས་དཔོན་རྣམ་པ་ཁྲིམས་དཔོན་ཆེ་བ་དང་གཞན་གཅིག་འདེམས་པའི་ཐོག་གི་བཅའ་ཁྲིམས་བསྐྱར་བཅོས་དེ་ངེས་པར་དུ་གནང་དགོས་ཀྱི་འདུག་ཟེར་ད་རེས་ང་ཚོས་གི་ཞུ་འབོད་བཞེས་ཀྱི་གནད་དོན་སྤྱི་ཐང་གཅིག་རེད་ཁ་ཚ་དགོས་གཏུགས་དང་ཛ་དྲག་གི་ཐོག་ནས་ཁྲིམས་ཁང་གི་སླར་གསོ་གནང་རོགས་གནང།

ཨ་ནི་དོན་ཚན་འདི་ཡི་ཐོག་ལ་ཨ་ནི་ཚོགས་མ་ཐུབ་པ་འདི་ལ་ང་ཚོ་དངོས་གནས་ཧ་ཅང་གི་བློ་ཕམ་པོ་བྱུང་སོང་གལ་སྲིད་ད་ལྟ་གནད་དོན་འདི་གི་ཐོག་ལ་གྲོས་ཚོགས་འདི་ད་ཚོགས་མ་ཐུབ་པ་ཆགས་པ་རེད་དེ་འོན་ཀྱང་ད་འདི་ལ་གདོང་ལེན་བྱས་ནས་གྲོས་ཚོགས་འདི་མུ་མཐུད་ནས་ཚོགས་ཐུབ་པ་བྱུང་ཡོད་པ་ཡིན་ན་ཏན་ཏན་ང་ཚོའི་གི་ཞུ་གཏུག་གི་ལས་འགུལ་དོན་དག་ཅིག་འདི་ལ་དོན་འབྲས་སོན་ཐུབ་པ་ཅིག་བྱུང་ཡ་ཡོད་པ་འདི་ཏན་ཏན་ང་ཚོ་ཚང་མས་གི་མཐོང་སོང་གང་ལགས་ཞུ་ན་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་ནས་ཕྱག་ལས་འདི་ཚོ་ཆ་ཚང་གྲུབ་ཚར་འདུག་བ། སོང་ཙང་ང་ཚོས་ཀྱི་ཞུ་གཏུག་གི་ལས་འགུལ་གྱི་བརྒྱུད་ནས་ཏན་ཏན་དེ་ལ་དོན་འབྲས་སོན་ཐུབ་པ་ཡོང་ཐུབ་པ་དེ་ང་ཚོས་གསལ་པོ་ཧ་གོ་སོང་སྟེ་ད་སྟབས་མ་ལེགས་པ་ཞུ་དགོས་རེད་བོད་མི་ཡོངས་རྫོགས་ཀྱི་བསོད་ནམས་ཉམས་པ་རེད་ཞུ་དགོ་རེད། ག་འཇེ། གྲོས་ཚོགས་འདི་ད་ག་འཇེ་སྤྱི་འཐུས་བྱེ་བྲག་པ་སྒེར་གཅིག་གི་གནད་དོན་ད་གནད་དོན་འདི་ཛ་དྲག་ད་ཆགས་ཀྱི་ཡོད་རེད་དེ་གནད་དོན་འདི་ག་རེ་ཡིན་ན་གྱེ་བྱས་ནས་གསང་ཡ་ཡོད་རེད་བརྒྱུད་ལམ་གཞན་པ་ཐོག་ནས་གསང་ཡ་ཡོད་རེད་དེ་འདྲའི་གནད་དོན་འདི་ད་འདི་གྲོས་ཚོགས་ནང་ལོར་ལ་ད་ལྟ་བར་དུ་བྱུང་མ་མྱོང་བ་རེད་པས་ཞུ་ན་མ་རེད་པ་དེ་འདྲས་གྲོས་ཚོགས་ནང་ལོར་ལ་ཏན་ཏན་དེ་སྔ་ནས་བྱུང་མྱོང་ཡོད་རེད་དེ་ཡིན་ནའི

ཨང་ད་རེས་ལས་འགུལ་དེ་མཚམས་འཇོག་གནང་ཐུབ་ན་ཡག་པོ་འདུག་གནང་རོགས་གནང། ཨང་མ་འོངས་པ་ལ་སྤྱི་ཟླ་གསུམ་པའི་ནང་ལ་ཏན་ཏན་ད་བརྒྱ་ཆ་བརྒྱ་ཨང་ཨང་ད་རེས་ཀྱི་བཅའ་ཁྲིམས་བསྐྱར་བཅོས་ཀྱི་དེ་ཕེབས་ཐུབ་ཀྱི་རེད་ད་འགྲོ་དང་མ་འགྲོ་དེ་སྐབས་དུས་དུས་རྒྱ་ཆེ་མི་མང་གི་གཟིགས་ཡ་རེད་ཟེར་ན་དེ་འདྲའི་གི་བཀའ་སློབ་ལམ་སྟོན་དང་ང་ཚོ་ལ་རྒྱབ་སྐྱོར་གྱི་ཐོག་ནས་མ་གི་ལས་འགུལ་ལ་དངོས་སུ་སྤྱི་འཐུས་ཁག་ཅིག་ཕེབས་ཡོད་རེད་ད་ག་ནང་བཞིན་གི་རྡ་རམ་ས་ལ་ལ་ཡོད་པའི་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་བདུན་ཡིན་ཕལ་ཆེར་ད་ག་རང་འདྲེ་བཞིན་ད་ད་རེས་ལས་འགུལ་དེ་དངོས་གནས་དྲང་བདེན་གི་ཁྱེད་རང་ཚོ་གི་བཟང་སྤྱོད་དང་ལྡན་པ་ཁྲིམས་དང་མཐུན་པ། བོད་མི་སྒྲིག་འཛུགས་ལ་གུས་བརྩི་ཡོད་པ་དམངས་གཙོའི་འགྲོ་ལུགས་དང་མཐུན་པའི་ཐོག་འདི་འདྲ་བྱུང་སོང་ཡིན་ནའང་སྔ་དྲོའི་རིང་ག་ལ་ད་ད་ལྟ་གྲོས་ཚོགས་ཚོགས་ཐུབ་ཀྱི་ཡོད་མ་རེད་ཨ་ནི་མཚམས་ཞིག་བཞག་གནང་ཐུབ་ན་ཡག་པོ་འདུག་ཨ་འདི་དུ་བ་ཅིག་དགུང་ལོ་རྒན་པ་མང་པོ་ཅིག་ལ་སྐུ་གཟུགས་ཀྱི་འཕྲོད་བསྟེན་དང་འདི་འདྲའི་གི་ཐོག་ནས་དཀའ་ངལ་ཤུགས་ཆེ་འཕྲད་ཀྱི་འདུག་ཞེས་བྱས་ད་ལྟ་གནད་ཡོད་མི་མང་པོ་ཅིག་རེད་ཨ་ནི་སྤྱི་འཐུས་རྒྱབ་སྐྱོར་གནང་མཁན་རེད་གཞུང་འབྲེལ་མ་ཡིན་པ་རེད་ཅིག་སྤྱི་ཚོགས་དྲ་ལམ་གི་ནང་ལོགས་ནས་གཞུང་ཞབས་ཟུར་པ་དང་འདི་འདྲ་མང་པོ་ཅིག་གིས་བཀའ་སློབ་ལམ་སྟོན་དང་འབོད་སྐུལ་འདི་འདྲ་ཞུས་གནང་གི་འདུག་དེ་ཚོ་ཕྱོགས་ཡོངས་ཀྱི་གནས་སྟངས་ལ་ང་ཚོས་གིས་གཞི་བཞག་པའི་ཐོག་ནས་ང་ཚོས་རྒྱུན་ལས་ཀྱི་ཐོག་ནས་བཀའ་བསྡུར་ཞུས་བྱས་གནས་སྐབས་རིང་ག

ང་ཚོས་ཀྱི་དཔལ་ལྡན་ཚོགས་གཙོ་མཆོག་དང་ཚོགས་གཞོན་མཆོག་མཇལ་འཕྲད་གནང་ཐུབ་ཡས་ཀྱིས་ང་ཚོས་ཀྱི་རབ་དང་རིམ་པ་འབོད་སྐུལ་ཞུས་པ་རེད་དེ། སྐབས་འདིའི་ང་ཚོགས་གཙོ་གཅིག་ཡིན་པའི་ཆ་ནས་དཀའ་ངལ་ཆེ་ཤོས་གཅིག་འཕྲད་སོང་བསམ། དཔེ་མི་སྲིད་ཀྱི་སྐུ་ལས་ཁག་པོ་བྱུང་སོང་སྟེ་དངོས་གནས་བྱས་ན་ཁོང་རྣམ་པ་ཚོས་ཀྱི་ཉི་མ་དང་པོ་ནས་འདི་ལ་རྗེས་སུ་ཡི་རང་ཞུ་དགོས་ཡ་དང་ཁྱེད་རྣམ་པ་ཚོ་འདུག་སེ་ཕེབས་མི་དགོས་པའི་ཐོག་ནས་ཡོད་རུང་ང་ཚོས་ཀྱི་ངོ་བོ་དང་པོ་དེ་ཁྲིམས་བཟོ་ལྷན་ཚོགས་རེད་ང་ཚོས་ཀྱི་མང་གཙོའི་ཀ་བ་གསུམ་ནས་གཅིག་དེ་ཡ་བསྐྱར་གསོ་ཐུབ་དགོས་ཡ་འདི་ང་ཚོས་ཀྱི་ལས་འགན་རེད། ཁྱེད་རྣམ་པ་ཚོ་དེ་རིང་ནས་ནི་མ་ལྷོད་ལྷོད་བྱས་ནས་ཕེབས་རོགས་གནང་ང་ཚོས་ཀྱི་དེ་ལས་རིམ་ནང་ལ་བཅུག་གི་ཡིན་ཨ་ནི་འདུག་སེ་ཁས་ལེན་གནང་བྱས་ང་ཚོའི་མི་མང་གི་སྐུ་མདུན་ལ་ཕེབས་དགོས་ཡོད་དེ་ཁོང་རྣམ་པ་ཚོས་ཀྱི་ནི་ཉི་མ་དགུ་ཡི་རིང་ག་ལ་ནི་ཕེབས་ཐུབ་ཡོད་མ་རེད་དམིགས་བསལ་གྱི་དཔལ་ལྡན་ཚོགས་གཙོ་མཆོག་ཡིན་ན་ཁྱོན་ནས་ཁོ་རང་ཕེབས་མ་སོང་ནི་དཔལ་ལྡན་ཚོགས་གཞོན་མཆོག་ཡིན་ན་དང་པོ་དེ་ལ་སྐུ་སྒེར་གྱི་ཐོག་ནས་བཅར་བ་ཡིན་སོང་ནི་ཉི་མ་ཐ་མའི་གྱི་སྔོན་དེ་ལ་འདུག་སེ་ཕེབས་གནང་སོང་དེ་འདྲས་ཅིག་ཞུ་ཡ་ཡིན་རོགས་དེ་མིན་ཡང་དཀའ་ལས་གཞན་པ་ད་ལྟ་ང་ཚོས་ཀྱི་དེ་ལ་རྒན་གྲས་པ་མང་པོ་ཅིག་ཕེབས་ཡོད་རེད་ནི་མང་ཆེ་བ་ཅིག། སྙུང་གཞི་ཛ་དྲག་འདི་འདྲའི་ཞེས་བྱས་ཁ་ཤས་དངོས་གནས་དྲང་གནས་ཀྱི་སེམས་པ་སྐྱོ་ཧ་ཅང་འུ་ཐུག་ནས་ད་ཁོང་རྣམ་པ་ཚོ་ཕེབས་ཀྱི་མེད་པ་ང་ཚོས་ཀྱི་འབོད་སྐུལ་འདི་ལ་ཨ་ནི་ཡ་ལན་གནང་གི་མེད་པ་སོང་ཙང་རྒན་འཁོག་མང་པོ་ཅིག་ནད་པ་ཆགས་སོང་ཨ་ནི་རྒན་འཁོག་ནང་ནས་གཅིག་ད་ལྟ་རྡོ་རྗེ་གླིང་ནས་ཨ་མ་བློ་བཟང་དབང་མོ་ལགས་ཁོང་ཡིན་ན་ཆེས་ཛ་དྲག་གི་སྙུང་བྱས་ཨ་ནི་ཕེ་གེ་ད་ལྟ་ཡིན་ན་གེ་ད་ལྟ ICU Fortis གི་སྨན་ཁང་ནང་ལོགས་ལ་འདུག་ཛ་དྲག་གི་ཐོག་ནས་སྨན་ཁང་ནང་ལ་སྙལ་བཞག་ཡོད་རེད།
དེ་འབྲེལ་གྱི་དཀའ་ངལ་དང། དུ་མ་གཅིག། དུ་གཅིག། འཕྲད་སོང་ཞུ་ཡ་ཡིན། ལགས་ལགས་སོ་ད་ཐ་མ་དེ་གདན་ལ་བཀའ་འདྲི་ཞུ་ཡ་ཅིག་ལ་ད་ལས་འགུལ་ག་འདྲས་ཅིག་སྤེལ་བ་ཡིན་ནའང་དཔལ་འབྱོར་གྱི་རྒྱབ་རྟེན་དེ་ཤུགས་ཆེན་པོ་ཞིག་དགོས་ཀྱི་ཡོད་རེད་བྱས་ཙང་ང་རང་ཚོ་ད་རེས་གཞི་རྒྱ་ཆེ་བའི་ལས་འགུལ་མི་མང་འདི་ག་ཚོད་ཅིག་ད་འདུ་འཛོམས་གནང་དུས་ཏན་ཏན་དཔལ་འབྱོར་གྱི་འགྲོ་གྲོན་དེ་ཤུགས་ཆེན་པོ་ཞེ་པོ་ཅིག་ད་དགོས་ཀྱི་ཡོད་རེད་བྱས་ཙང་ད་རེས་ལས་འགུལ་འདིའི་ཐོག་ལ་འགྲོ་གྲོན་གཏང་ཡག་གི་ཆེད་དུ། དཔལ་འབྱོར་བསྡུ་རུབ་ག་འདྲས་སེ་གནང་བས་ན། ངའང་ང་ཚོའི་གཞི་རྒྱ་ཆེ་བའི་ལས་འགུལ་དེ་འདྲ་སྤེལ་ཡ་ལ་ཏན་ཏན་རེད་མི་རྒྱུ་གཉིས་ཀྱི་ཐོག་ནས་ནི་དགོས་ཡོད་འདུག་ག་ནི་ད་ལྟའི་གི་ང་ཚོའི་གི་ལས་འགུལ་ཆེད་དུ་དཔལ་འབྱོར་བསྡུ་རུབ་དེ་ནི་མ་བསྐུལ་དང་བླངས་གི་ཐོག་ནས་དངོས་གནས་དྲང་གནས་དད་པ་དམ་ཚིག་གཡོ་བ་མེད་པའི་གི་ཐོག་ནས་མེ་ཏོག་ཆུང་ནའང་མཆོད་པའི་རྫས་ཞུས་པ་ལྟར་དངོས་གནས་དྲང་གནས་ད་ཧྥི་རན་སི་ནས་ཡིན་ན། དངོས་གནས་དྲང་གནས་ཞལ་འདེབས་ཕུལ་ངེས་ཡིན་ན་ཀྱེ། ཁོང་རྣམ་པ་ཚོས་ཀྱི་ལས་འགུལ་འདི་གི་གོ་བ་ཙམ་གྱི་ཐོག་ནས་ལས་ཀ་མེད་ཀྱང་ང་རང་གི་ང་རང་ལ་ལས་ཀ་མེད་ཀྱང་ངས་ཡུ་རོ་ལྔ་བཅུ་ཕུལ་གྱི་ཡིན་ཨ་ནི་འདུག་སེ་མ་བསྐུལ་དང་བླངས་ཀྱི་ཐོག་ནས་ཕུལ་བ་དང་ཆེ་ས་ནས་ཞུ་བ་ཡིན་ན་གོང་ས་མཆོག་འཁྲུངས་པའི་གི་ལོ་གཅིག་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་དེ་འདྲས་ད་ལྟ་ཀེ་ནེ་ཏྲ་ནས་ཀེ་ནེ་ཏྲའི་ཌོ་ལར་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་དེ་འདྲས་ཕུལ་བ་དེ་དཔེ་མཚོན་ད་ཆེ་ཡ་གཅིག་དང་ཆུང་ཡ་གཅིག་ཞུས་ཡོད་དེ་ཆ་ཚང། སོ་སོ་མ་བསྐུལ་དྭངས་བླངས་ཀྱི་ཐོག་ནས་འདུག་སེ་ད་ལན་གྱི་དོན་དག་ཞུ་འབོད་འདི་ལ་དངོས་གནས་དྲང་གནས་གལ་ཆེན་པོ་གཅིག་དང་ད་ལན་གྱི་དུས་ཚོད་ལ་འབབ་པའི་ཀྱི་ལས་འགུལ་ཅིག་སྤེལ་དགོས་འདུག་ལབ་ནས་ཚང་མས་ཀྱི་སེམས་འཆར་གྱི་ཐོག་ནས་འདུག་སེ་མ་བསྐུལ་དྭངས་བླངས་ཐོག་ནས་ཞལ་འདེབས་ཕུལ་བ་རེད་དེ་མ་ཚད་ཏག་ང་ཚོས་ཀྱི་ཞལ་འདེབས་འདི་ཚོ་ཕྱི་རྒྱལ་ཡུལ་གྲུ་ས་གནས་ཁག་མང་པོ་ཅིག་དང་རྒྱ་གར་དང་བལ་ཡུལ་དང་ཆ་ཚང་ནས་སོ་སོ་རང་ཉིད་ནས་མ་བསྐུལ་དྭངས་བླངས་ཀྱི་ཐོག་ནས་དངོས་གནས་དྲང་གནས་སྨོན་ལམ་ཅིག་བརྒྱབ་བྱས། ཕེབས་ཐུབ་ཀྱི་མེད་ན་ང་རང་གིས། དཔལ་འབྱོར་གྱི་ཐོག་ནས་ཞལ་འདེབས་བརྒྱབ་ཀྱི་ཡིན་ལབ་ནས་འདུག་སེ་སོ་སོ་མ་བསྐུལ་དྭངས་བླངས་ཐོག་ནས་བརྒྱབ་པ་རེད་མ་གཏོགས་ང་ཚོས་ཀྱི་སུ་གཅིག་ལའང་བཙན་དབང་དང་སུ་གཅིག་ལ་ཡང་ཨུ་ཚུགས་དང་འདི་བརྒྱབ་དགོས་ཡ་གྱི་ཚད་གཞི་དང་འདི་འདྲ་རྩ་བ་ཉིད་ནས་བཟོས་པ་ཡོད་མ་རེད་འདི་སྐྱེ་བོ་སེར་སྐྱ་ཨ་ནི་འདི་བརྒྱུད་ལམ་གྱི་བརྒྱུད་ནས་ཞུ་ཡ་ཡིན། དེའི་ཞོ་དུག་ནང་ལ་ཕལ་བ་རྣམ་པ་ཚོ་ཡང་མ་བསྐུལ་དྭངས་བླངས་ན་ཕལ་བ་དང་བརྒྱ་ཆ་བརྒྱད་ཅུ་སོ་སོའི་རྒྱང་རང་བོར་ནས་ཕལ་བ་དེ་འདྲའི་ཤ་སྟག་ཅིག་ཆགས་ཀྱི་ཡོད་དེ་འདྲ་ཅིག་ཞུ་ཡ་ཡིན།
ཀླུ་ལུས་སྲོལ་དུ་ཕྱི་གསལ་རྣམས་ཚོ་ཐེངས་འདིའི་ང་ཚོའི་ལེ་ཚན་དེ་ལན་འབྲི་ཞུ་ཙམ་གདའ་ཞིག་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་དེ་སྒྲོལ་དཀར་ལགས་ཀྱིས་བདུན་ཕྲག་སྔོན་མའི་འཕྲོས་ནས་མུ་མཐུད་ནས་སྙན་སྒྲོན་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་བོད་རིག་པའི་མཁས་པ་ཞིག་དང་ལྷན་དུ་གླེང་མོལ་ཞུས་པ་དེ

སོག་པོའི་རྒྱལ་ཁབ་དང། སོག་རིགས་གནས་ཡུལ་གྱི་ས་ཆར་ངས་རྒྱུས་མངའ་ཡག་པོ་ཡོད། དེ་ཡང་རྙོག་འཛིང་ཅུང་ཡོད་པ་དང་ལོ་རྒྱུས་དང་འབྲེལ་བ་ཆགས་ཀྱི་ཡོད། ཁོ་ཚོར་དམར་ཤོག་གུང་ཁྲན་རིང་ལུགས་ཀྱི་བསམ་བློའི་ཤུགས་རྐྱེན་ཐེབས་ཡོད། གང་ལྟར་དམར་ཤོག་གུང་ཁྲན་རིང་ལུགས་སོ་བྷིད་ཡིས་དབང་བསྒྱུར་ལོ་ངོ་བདུན་ཅུ་ལྷག་ཙམ་བྱེད་མྱོང་ཡོད་པ་དང་མི་རབས་གཉིས་ལ་ནང་ཆོས་རིག་གཞུང་གི་སློབ་གསོ་བྱུང་མེད། འོན་ཀྱང་ཁོ་ཚོར་ཡང། ལོ་རྒྱུས་ཀྱི་དྲན་ཤེས་གནས་ཡོད། ནང་ཆོས་ཀྱི་རིག་གཞུང་འདི་ཁོ་ཚོའི་ངོས་ནས་ཞུས་ན་ཧ་ཅང་གི་གལ་ཆེན་པོ་ཞིག་རེད། གཞི་རྩའི་ཐོག་ནས་ཞུས་ན། སོག་ཡུལ་དུ་རིགས་མི་འདྲ་བ་གསུམ་ཡོད་ཅིང། གཅིག་གིས། སོག་ཡུལ་དུ། ནང་ཆོས་དགོས་མཁོ་མེད་པ་དང། སོག་ཡུལ་ལ་ཇིང་གིར་རྒྱལ་པོ་ལས་མེད་ཅིང། ཇིང་གིར་རྒྱལ་པོ་ནི་ཐམས་ཅད་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། ཡང་མི་ཁག་ཅིག་གིས། ང་ཚོ་ནི་ནང་པ་ཡིན་པ་དང་འོན་ཀྱང་ང་ཚོ་སོག་པོ་ཡིན་པས་དེར་བརྟེན་ང་ཚོ་ནི་སོག་པོའི་ནང་པ་ཡིན་པ་ལས་བོད་བརྒྱུད་ནང་བསྟན་གྱི་ནང་པ་མིན་པར་ངོས་འཛིན་བྱེད་ཀྱི་ཡོད། སོག་པོའི་ནང་གི་བོད་བརྒྱུད་ནང་པའི་ཤུགས་རྐྱེན་ནི་དེ་ཙམ་གྱི་ཆེན་པོ་མ་རེད། ད་དུང་མི་ཁ་ཤས་ནི་ཆོས་ལུགས་གཞན་ལ་དད་མོས་བྱེད་མཁན་ཡིན་པ་ལོས་ཡིན།

ཁག་ཅིག་ནི་སོག་ཡུལ་ནང་གནས་ཡོད། གང་ཡིན་ཞེ་ན། འདི་རྒྱ་ནག་དང་འབྲེལ་བ་ཆགས་ཡོད། དཔལ་འབྱོར་དང་ཆབ་སྲིད་ཐོག་ལ་གཞིགས་ཏེ། སྐད་ཆ་མང་པོ་བཤད་ཐུབ་ཀྱི་མེད་ལ། བཤད་འདོད་མེད་པ་རེད། ད་དུང་ལོ་རབས་བདུན་ཅུ་བརྒྱད་ཅུའི་ནང་ནང་ཆོས་མེད་པས། ད་ཆ་རིམ་པས་ཡོད་ན་ཡང། མི་ཧ་ཅང་མང་པོ་ད་དུང་མགོ་འཐོམས་ནས་ཡོད་པ་དང། རང་ཉིད་ཀྱི་ལམ་འདི་མ་རྙེད་པར་གནས་ཡོད་པས། གནས་སྟངས་འདིའི་ཐོག་སོག་པོའི་མཁས་པ་དང་བཀའ་མོལ་ཞུས་པ་བརྒྱུད་ཤེས་རྟོགས་ཐུབ་པར། ཁོ་ཚོར་བདེ་འཇགས་ཤིག་མེད་པ་དང། ཁོ་ཚོ་གང་དུ་བསྐྱོད་དགོས་མིན་ཤེས་ཀྱི་མེད།

前面说过的。 首先， 从人的角度来说， 达赖喇嘛他没有错， 这个是事实， 这个现在已经是全世界公认的了。 空乃木对龙井南巴尔， 苏玉启， 身越滚不烫， 羊呢， 冲胸脱， 暗端穿过几个玉米地， 内端马热， གནད་དོན་གཞན་ཡོད་ལ། དེ་ཡང་གོང་ལ་ངས་ཞུས་ཟིན་པ་བཞིན། དང་པོ་འདིར་མིའི་གནས་སྟངས་ཐོག་ནས་ཞུས་ན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ནོར་གནང་མེད། འདི་ནི་དངོས་ཡོད་གནས་ཚུལ་རེད། འདི་ནི་ད་ཆ་འཛམ་གླིང་ཡོངས་ནས་ཚང་མས་ངོས་འཛིན་ཐུབ་ཡོད། ཆོས་ཕྱོགས་ཀྱི་མི་སྣ་དང་ཡང་ན་མཁས་པ་སུ་ཡིན་རུང། དཔེར་ན་སེམས་ཁམས་རིག་པ་དང་འགྲོ་བ་མིའི་རིག་པའི་མཁས་པ་སོགས་ཚང་མས་གོང་ས་མཆོག་གིས་ནོར་གནང་མེད་པ་ངོས་འཛིན་ཐུབ་ཡོད། འོན་ཀྱང་གང་ཉིད་ནས་ནོར་གནང་བར་ངོས་འཛིན་ཞུ་མཁན་འགའ་རེ་ཡོད་པ་ལོས་ཡིན་པས། འདི་འཁྲུག་རྩོད་སློང་བའི་གནད་དོན་ཞིག་ཆགས་ཡོད། མི་ཞིག་གིས་ནོར་འཁྲུལ་ཤོར་མེད་པ་ཡིན་རུང། ནོར་འཁྲུལ་ཤོར་བར་ངོས་འཛིན་བྱས་པ་ཡིན་ཚེ། གནད་དོན་འདི་ཐག་གཅོད་གང་འདྲ་བྱ་དགོས་རེད་དམ། འདི་གནད་དོན་ཆེན་པོ་ཞིག་ཆགས་པ་རེད། བོད་པ་དང་དེ་བཞིན་ཧི་མ་ལ་ཡའི་ཁུལ་ཚུད་པའི་དད་ལྡན་པའི་ངོས་ནས་ཞུས་ན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་དང་ཐོག་ནས་བླ་མ་ཞིག་དང། ཆེས་མཐོའི་བླ་མ་ཞིག་ཆགས་ཀྱི་ཡོད། འོན་ཀྱང་ད་ཆ། རིམ་པ་གཞན་ཞིག་གི་བླ་མ་དང། སྐུ་གསོན་པོར་བཞུགས་པའི་སངས་རྒྱས་ཤིག་ཆགས་པ་ཡིན་དུས། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ།
ནམ་ཡང་མི་ནུབ་པའི་ལྷའི་རང་གཤིས་ཤིག་ལྡན་ཡོད་པ་རེད། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར། ཨིན་རྡུ་དང་དབྱི་ཤེས་བཅོས་བསྒྱུར་ཙོག་ཡོའུ་ནེའང་ཅུང་ཞང་ཧྥ་ཡིས་ཙུང་རེན་ཝེ་ཞི་མ་ལ་ཡ་དེ་ཆུའི་ཧྥོ་ཅའོ་ཧྥ། ཧོ་ཙི་ཧྲོ་ཙང་ཆོན་ཧྥོ་ཅའོ་ཧྥ།

སྟངས་འཛིན་བྱེད་ཕྱོགས་ཐད། དེ་བས་ཁེ་ཕན་ཡོད་པར་ངོས་འཛིན་བྱས་ཏེ། ཁོ་ཚོས་རྒྱ་གར་གཞུང་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕན་ཚུན་ལ་འབྲེལ་བ་མང་པོ་བཙུགས་ཀྱི་ཡོད། ཡང་གཞན་ཞིག་གིས་ཧི་མ་ལ་ཡའི་ཁུལ་འདི་བོད་བརྒྱུད་ནང་བསྟན་ཁུལ་དུ་གྱུར་པ་ཡིན་ཚེ་ཐ་ན་དེ་བས་གོམ་སྟབས་མགྱོགས་རུ་དང། དེ་ཡང་ཧི་མ་ལ་ཡའི་ཁུལ་འདི ྋགོང་ས་ཏཱ་ལའི་བླ་མའི་ཁུལ་ཞིག་ཏུ་འགྱུར་རྒྱུ་དང། འདི་ལྟར་བྱུང་ན་གཏན་འཁེལ་མེད་པའི་རང་བཞིན་ཞིག་ཏུ་འགྱུར་རྒྱུ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། དེ་ཡང་གལ་ཏེ ྋགོང་ས་མཆོག་གནད་དོན་ཞིག་ཏུ་ཆགས་པ་ཡིན་ཚེ་ཧི་མ་ལ་ཡའི་ཁུལ་འདི་གང་འདྲ་ཆགས་མིན་རྒྱ་གར་གྱིས་ཚོད་དཔག་མི་ཐུབ་པ་ཞིག་ཆགས་རྒྱུ་རེད། དེར་བརྟེན། མི་འགའ་རེས་ཧི་མ་ལ་ཡའི་ཁུལ་འདི་བོད་བརྒྱུད་ནང་བསྟན་ལ་བསྒྱུར་ན་ཆོག་པ་དང་འོན་ཀྱང་ཧི་མ་ལ་ཡའི་ཁུལ་འདི ྋགོང་ས་ཏཱ་ལའི་བླ་མའི་ཁུལ་ཞིག་ཏུ་བསྒྱུར་རྒྱུ་མེད་པར་ངོས་འཛིན་བྱེད་ཀྱི་ཡོད། འདས་པའི་དུས་ཚོད་ནང་བཙན་བྱོལ་བོད་པའི་སྤྱི་ཚོགས་ནང་སློབ་གྲྭ་དང་དགོན་སྡེའི་ནང་བཙན་བྱོལ་བོད་པ་དང་ཧི་མ་ལ་ཡའི་ཁུལ་གྱི་མི་ལ་དབྱེ་བ་ཅུང་ཁ་གསལ་བ་ཡོད་པ་དང་ང་ཚོ་ནི་བོད་པ་ཡིན་པ་དང་ཁྱེད་ཚོ་ནི་ཧི་མ་ལ་ཡའི་ཁུལ་གྱི་མི་ཡིན་པ་ཁ་གསལ་ཡོད་རུང། ད་ཆ་རྒྱ་ནག་གིས་ས་མཚམས་ཁུལ་དུ་སྟངས་འཛིན་བྱས་པའི་དབང་གིས། བོད་ནང་ནས་སློབ་མ་དང་གྲྭ་བཙུན་ཕེབས་མཁན་ཉུང་རུ་འགྲོ་བཞིན་ཡོད་ལ། ཕྱོགས་གཞན་ཞིག་ནས་ཧི་མ་ལ་ཡའི་ཁུལ་གྱི་མི་མང་རུ་འགྲོ་བཞིན་ཡོད། སློབ་གྲྭ་དང་དགོན་པའི་སློབ་གསོའི་མ་ལག་ཚང་མ་བོད་ཀྱི་རིག་གཞུང་དང་བོད་བརྒྱུད་ནང་བསྟན་ཡིན་པས། དེར་བརྟེན། ད་རེས་ཀྱི་དོན་རྐྱེན་འདི་ཧི་མ་ལ་ཡའི་ཁུལ་དུ་བསམ་ཚུལ་འདི་འདྲ་དྲག་པོ་ཐོན་པ་འདི་ནི་ངེས་པ་ཞིག་རེད། འདིའི་ཐོག་ནས་ཤེས་ཚོར་མི་ཐུབ་ན་ནོར་འཁྲུལ་ཞིག་རེད། རྒྱ་ནག་ནི་དེ་བས་བརྗོད་མི་དགོས་པ་ཞིག་རེད། རྒྱ་ནག་གི་ཐབས་ཇུས་འགོད་མཁན་ཚང་མ་རྒྱ་མི་ཡིན་པ་དང། ཁོ་ཚོས་གནད་དོན་འདི་བེད་སྤྱོད་བཏང་ནས ྋགོང་ས་མཆོག་ལ་སྐུར་འདེབས་ཞུ་འདོད་ཡོད་པ་འདི་ནོར་འཁྲུལ་རང་རེད། རྒྱ་ནག་གཞུང་གིས་ནོར་འཁྲུལ་ཆེན་པོ་ཞིག་ཤོར་བར་ངས་ངོས་འཛིན་བྱེད་ཀྱི་ཡོད། ཁོ་ཚོས་ཆོས་ལུགས་ཀྱི་ཤུགས་རྐྱེན་ནུས་པར་རྒྱུས་མངའ་མེད་པ་དང། དད་མོས་ཀྱི་སྟོབས་ཤུགས་ལ་རྒྱུས་མངའ་མེད། ཁོ་ཚོ་ནི་ཧ་ཅང་གི་རྩུབ་སྤྱོད་བཙན་ཤེད་ཆེ་བ་དང་ཧ་ཅང་ལས་སླ་བཅོས་བྱེད་མཁན་ཞིག་ཡིན་པས། རང་ཤེད་ཀྱི་ཐབས་ལམ་ཐོག་ནས་གནད་དོན་ལ་ཐག་གཅོད་བྱེད་ཀྱི་ཡོད། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི། རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་གའི་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་ནག་གཞུང་གིས་བལ་བོད་གཉིས་ཀྱི་ས་མཚམས་ཀྱི་འགག་སྒོ་རྒྱུན་རིང་སྒོ་བརྒྱབ་པའི་རྐྱེན་གྱིས་དེའི་ཁུལ་དུ་ཆགས་པའི་མདོ་ལ་ཁ་རྫོང་ཁོངས་ནང་གི་ལ་ཕྱི་གྲོང་གསེབ་ནང་གནས་སྡོད་ཡུལ་མིའི་འཚོ་བར་དོ་ཕོག་ཤུགས་ཆེ་ཐེབས་ནས་ཁྱིམ་ཚང་མང་པོ་ཞིག་ས་ཁུལ་གཞན་ལ་གནས་སྤོ་བྱེད་བཞིན་ཡོད་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཉེ་ལམ་ཀཱཐ་མན་ཌུའི་གསར་ཁང་གི་གནས་ཚུལ་སྤེལ་གསལ་ལྟར་ན་རྒྱ་ནག་གཞུང་གིས་བལ་བོད་ས་མཚམས་ཀྱི་འགག་སྒོ་དུས་ཡུན་རིང་པོ་སྒོ་བརྒྱབ་པའི་རྐྱེན་གྱིས་ས་མཚམས་ཀྱི་ཉེ་འདབས་སུ་ཆགས་པའི་མདོ་ལ་ཁ་རྫོང་ཁོངས་ནང་ཡོད་པའི་ལ་ཕྱི་གྲོང་གསེབ་ནང་གནས་སྡོད་ཡུལ་མིའི་འཚོ་བར་དོ་ཕོག་ཤུགས་ཆེ་འཕྲད་ནས་ཁུལ་དེར་གནས་སྡོད་ཁྱིམ་ཚང་མང་པོ་ཞིག་ས་ཆ་གཞན་དུ་གནས་སྤོ་བྱེད་བཞིན་ཡོད་པ་འཁོད་ཡོད་འདུག་སྤྱིར་མདོ་ལ་ཁ་རྫོང་ཁོངས་ནང་གི་བལ་བོད་ས་མཚམས་ཀྱི་འགག་སྒོ་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་དགུའི་ལོར་ཏོག་དབྱིབས་ནད་ཡམས་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པའི་གནས་སྐབས་སྒོ་བརྒྱབ་པ་ཞིག་ཡིན་འདུག་དུས་དེ་ནས་བཟུང་ས་གནས་མང་ཚོགས་ནས་འབྲེལ་ཡོད་གཞུང་ལ་འགག་སྒོ་ཕྱེ་རྒྱུའི་རེ་སྐུལ་ཐེངས་མང་ཞུས་ཀྱང་ད་བར་བྱུང་མེད་པ་རེད། ས་གནས་མང་ཚོགས་ཀྱིས་བལ་ཡུལ་གཞུང་ཕྱོགས་ནས་ས་གནས་ཡུལ་མིའི་ཚོང་འབྲེལ་ཆེད་དུ་ས་མཚམས་ཀྱི་འགག་སྒོ་ཕྱེ་ཐབས་སུ་ཕྱི་འབྲེལ་ནུས་པ་ཉུང་དྲགས་པའི་སྐྱོན་བརྗོད་བྱེད་བཞིན་ཡོད་པ་རེད། བལ་ཡུལ་འགྲོ་བ་མིའི་ཐོབ་ཐང་ཧུར་རན་ཚོགས་པའི་ཡན་ལག་གི་ཚོགས་གཞོན་དང་བལ་ཡུལ་ས་མཚམས་ས་ཁུལ་གྱི་གནས་སྟངས་ཐོག་རྒྱུས་མངའ་ཡོད་མཁན་བཟང་པོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན་ལྟར་ན་མདོ་ལ་ཁ་ཞེས་པའི་བལ་བོད་ས་མཚམས་ཁུལ་དུ་དེ་སྔ་ནས་མི་གནས་སྡོད་བྱེད་མཁན་ཉུང་ཤས་ལས་མེད་པ་དང་ལྷག་པར་དུ་ལ་ཕྱི་གྲོང་གསེབ་ནང་རྗེ་བཙུན་མི་ལ་རས་པའི་གནས་རྩ་ཆེན་ཞིག་ཡོད་སྟབས་ཁུལ་དེར་མཚམས་ཁང་དང་གནས་མཇལ་བ་མང་པོ་ཞིག་ཡོང་གི་ཡོད་པ་གསུངས་ཀྱི་འདུག། ད་དེ་ད་ལྟ་དོ་ལ་ཁ་ནས་དེ་ཟེར་ཡ་དེ་ད་ལྟ་ཁོང་ཚོས་གི་བོད་ཕྱོགས་ནས་ལྟ་གི་ཡོད་ན་གཉའ་ནང་ཤན་གི་རང་ལྟ་གི་ཡོད་རེད། གཉའ་ནང་ཤན་གི་ཕོ་ཚོད་དེ་གི་དོ་ལ་ཁ་གི་ས་མཚམས་དེ་ལ་དམིགས་བསལ་གི་ད་ལྟ་ཁག་ཁེ་ཆེ་ཡོད་མ་རེད་ས་ཆ་གང་ག་སྟོང་པ་རེད། འདི་ནས་མ་ཁི་ལོ་མི་ཏྲ་བཅུ་བཅོ་ལྔ་ཅིག་འགྲོ་དུས་ག་ལ་རྒྱ་མི་དམག་སྒར་ཅིག་ཡོད་རེད་དེ་ཁོ་རང་དམག་མི་བསྡད་ས་དེ་ནང་ལ་བསྡད་གི་ཡོད་རེད། ཨ་ནི་ས་མཚམས་ཁག་ག་ག་དེ་ད་ལྟ་དེ། བོད་ཀྱི་ས་ཆ་དེ་ད་ལྟ་མི་ལ་རས་པའི་གི་གནས་ཡིན། ལ་ཕྱི་ཟེར་ས་དེ་མི་ལ་རས་པའི་གི་སྒྲུབ་ཕུག་ཁ་ཤས་ཅིག་ཡོད་རེད། དེ་ནང་ད་ལྟ་བོད་པ་མཚམས་པ་མང་པོ་བསྡད་དེ་ཡོད་རེད། ཨ་ནི་འདི་ད་ལྟ་འདི་ཡོད་དུས་ག་ལ་ད་ལྟ་བོད་ཀྱི་ས་མཚམས་དེ་བརྒལ་ནས་སྐར་མ་བཅོ་ལྔ་ནས་ཆུ་ཚོད་གཅིག་གི་ལམ་ཁ་ལ་འགྲོ་ཚར་དུས་ག་ལ་ཡང་བསྐྱར་གཞན་པ་ཡང་མི་ལ་རས་པའི་གི་གནས་ས་ཅིག་ཡོད་རེད་ཟེར་ལབ་གི་འདུག་དེ་ད་ལྟ་གནས་སྐོར་འགྲོ་མཁན་དེ་ཚོ་དེ་ག་ལ་འགྲོ་བསྡད་གི་ཡོད་རེད། དམིགས་བསལ་རང Border རེད་དེ་གལ་ཆེ་ཡོད་མ་རེད་ད་དེ་སྔོན་མ་ད་ལྟ་ར་ལུག་དེ་ཚོ་ཕར་དེད་བྱས་ནས་འཚོ་ཆོག་གི་མི་འདུག་ཁོ་རང་ཚོ་གི་འཚོ་རང་བྱེད་ཆོག་གི་མི་འདུག་ཟེར་དེ་དེ་སྔོན་མ་རང་ནས་གནས་ཚུལ་ཡོད་ཡོད་གི་རེད་ཨ་ནི་ཁ་སང་ཁོང་ཚོ Delegation ཕྱིན་ཆ་ཕར་འགྲོ་དགོས་ལབ་དུས་ག་ལ་ལ་ཕྱི་གི་ཁ་ཤས་ཅིག་ལ་སྤྲད་ཡོད་ས་རེད་དེ་ནི་ཡིན་ན་དེ་ནི་ས་ཆ་ལྟ་ས་དེ་ཁ་ཤས་སྤྲད་དུས་ག་ལ་ཨ་ནི་ཁོང་ཚོ་གི་ས་ཆ་དེ་ཚོ་གང་ག་ཐིག་རྒྱབ་བྱས་ནས་ཁྱེད་རང་ཚོ Territory འདི་ག་ཚོ་མ་གཏོགས Square འདི་ག་ཚོས་མ་གཏོགས་ལ་བསྡད་ཆོག་གི་མ་རེད་བསམ་དེ་གང་གི་རྙོག་དྲ་ཅིག་ཐེག་དུས་རེད།

ཨ་ནེ་ང་ཚོས་གཙང་པོ་ཕར་ཕྱོགས་དེ་ཟམ་པ་བརྒྱབ་ཚར་རང་ཁོ་རང་ཚོའི Immigration དེ་བརྒལ་ཚར་དུས་གལ། དེ་གར་གྲོང་པ་ལྔ་དྲུག་ཅིག་བསྡད་ཀྱི་ཡོད་རེད་དེ་ཚོས་ཚོང་ཁང་འདྲ་ཅིག་སིམ་ཅིང་ཚོང་ཁང་ལྔ་དྲུག་ཅིག་འདུག་ས། ཁུལ་དེར་གནས་སྡོད་ས་གནས་ཡུལ་མི་ཕལ་ཆེ་བ་སྒོ་ཕྱུགས་སེམས་ཅན་ལ་བརྟེན་ནས་འཚོ་བ་སྐྱེལ་བཞིན་ཡོད་པ་དང་ཁོང་ཚོ་སྒོ་ཕྱུགས་སེམས་ཅན་ལས་བྱུང་བའི་མར། ཕྱུར་བ་དང། ཞོ་སོགས་བོད་ནང་ལོགས་ལ་ཚོང་འགྲེམས་བྱེད་བཞིན་ཡོད་པ་དང་ད་ཆ་ས་མཚམས་ཀྱི་འགག་སྒོ་བརྒྱབ་པའི་རྐྱེན་གྱིས་ཁོང་ཚོའི་འཚོ་བའི་ཡོང་འབབ་ལ་དོ་ཕོག་ཤུགས་ཆེ་འཕྲད་ཡོད་པ་རེད་འདུག་ཡང་བཟང་པོ་ལགས་ཀྱིས་མུ་མཐུད་གསུང་དོན་ལྟར་ན་བལ་བོད་ས་མཚམས་ལ་ཕྱི་ཁུལ་ནས་ས་གནས་ཡུལ་མི་རྣམས་ས་ཁུལ་གཞན་དུ་གནས་སྤོས་དང་འབྲེལ་བའི་གནས་ཚུལ་རིགས་ད་ལྟ་གོ་ཐོས་བྱུང་མ་སོང་ཡིན་ན་ཡང་ལ་ཕྱི་ཁུལ་གྱི་ཡུལ་མི་ཕལ་ཆེ་བ་ཀཏ་མན་གྲུའི་རྒྱལ་སའི་ནང་གནས་སྡོད་བྱེད་བཞིན་ཡོད་པ་གསུང་གི་འདུག། ད་ལྟ་དེ་ཁོང་ཚོས་ལ་ཕྱི་དེ་ཚོ་གང་ག་གནས་སྤོས་བྱེད་ཀྱི་ཡོད་མེད་དེ་ང་ཚོས་ཧ་གོ་གི་མེད་ད་ལྟ་དེ་ད་ལྟ་དམིགས་བསལ་ང་ཚོ་ཁའི་གོ་མ་སོང་ཡིན་ན་དེ་ནི་ལབ་ཅི་གི་ད་གྲོང་གསེབ་ཀྱི་མི་དེ་ཚོ་མང་ཆེ་དེ་ཀཱཐ་མན་ཌུ་ལ་མར་བསྡད་ཀྱི་ཡོད་རེད་ཨ་ནི་ཁོ་རང་ཚོའི་ཕྱི་རྒྱལ་འགྲོ་ཡག་ད་དེ་ཚོ་དང་ཨ་ནི་བལ་ཡུལ་ལ་སློབ་གྲྭ་སྤུ་གུ་དེ་ཚོ་སློབ་གྲྭ་ལ་བས་ད་འདི་བྱེད་ཀྱི་ཡོད་རེད་ཨ་འདི་ཤོས་ཟེར་ཏེ་བླ་མ་བ་གར་ཟེར་ཟེར་བྱས་དེའི་སྐད་མི་མང་ཆེ་དེ་ད་ལྟ་མར་བསྡད་ཀྱི་ཡོད་རེད་ཨ་ནི་ལབ་ཅི་དེ་ནི་ནེ་པ་ལའི་ས་ཐོག་རང་ལབ་ཅི་དེ་ནེ་པ་ལའི་ས་ཐོག་རང་རེད། དེ་སྔ་ས་མཚམས་ཁུལ་དུ་དངོས་ཟོག་དང་ཚོང་ཟོག་རིགས་དེ་བཞིན་བཟའ་ཆས་རིགས་ཕལ་ཆེ་བ་བོད་ནས་ནང་འདྲེན་བྱེད་བཞིན་ཡོད་པ་དང་རྒྱ་ནག་གཞུང་གིས་ས་མཚམས་ཀྱི་འགག་སྒོ་བརྒྱབ་པ་ནས་བཟུང་ས་གནས་ཡུལ་མི་ཚོར་བཟའ་ཆས་རིགས་ཉོ་ཆེད་ཁྱོན་ཉིན་གྲངས་གཉིས་ཙམ་གོམ་པ་བརྒྱབ་ནས་རྟ་དྲེལ་བརྒྱུད་འོར་འདྲེན་བྱ་དགོས་པ་རེད་འདུག། ཡང་བཟང་པོ་ལགས་ཀྱིས་སྤྱིར་བལ་བོད་གཉིས་ཀྱི་ས་མཚམས་ཁག་མང་པོ་ཡོད་པ་དང་ས་མཚམས་དེ་དག་ཕལ་ཆེ་བ་ཏོག་དབྱིབས་ནད་ཡམས་སྐབས་རྒྱ་ནག་གཞུང་གིས་འགག་སྒོ་བརྒྱབ་པ་ཞིག་ཡིན་པ་དང་ལྷག་པར་དུ་ལབ་ཅི་གྲོང་གསེབ་ཁུལ་གྱི་ས་མཚམས་དེ་གལ་ཆེན་པོ་ཞིག་མེད་སྟབས་ས་གནས་མང་ཚོགས་ནས་འགག་སྒོ་ཕྱེ་རྒྱུའི་རེ་སྐུལ་མང་པོ་ཞུས་ཀྱང་རྒྱ་ནག་གཞུང་གིས་འགག་སྒོ་ཕྱེས་མེད་སྐོར་ཁོང་གིས་གསུངས་དོན། གལ་ཏེ་སྒོ་མ་ཕྱེ་སྟེ Pandemic བྱས་ནས་ད་ལྟ་བར་དུ་ག་ལ་ས་མཚམས་མང་པོ་ཚོས་སྒོ་ཕྱེ་ཡོད་མ་རེད། དཔེར་ན་དེང་ས་མཚམས་གཉིས་གསུམ་ཅིག་མ་གཏོགས་དེ་ལོའི་སྒོ་རྩ་རང་ནས་ཕྱེ་ཡོད་མ་རེད་སྒོ་བརྒྱབ་ཟེར་གྱི་རེད། ཨ་ནི། འདི་བྱས་དུས་ག་ལ། རྡོ་ལ་ཁ་དེ་དམིགས་བསལ་གྱི་ས་མཚམས་གལ་ཆེ་ཁག་ཁག་ཅིག་མ་རེད། དེ་ས་མཚམས་གལ་ཆེ་ཁག་མི་འདུག་ག་ལ་ཡིན་ཁོང་ཚོ་གི་དེ་བྱས་ནས་སྒོ་བརྒྱབ་བཞིན་དེ་སྒོ་བརྒྱབ་བཞིན་ཡོད་ད་ཁོང་ཚོ་སྒོ་ཕྱེ་རོགས་ཞེས་ལབ་གི་ཡོད་རེད་སྒོ་ཕྱེ་རོགས་ལབ་ཡོད་ད་ཉིན་ནས་སྒོ་བཙུགས་རེད་ཡིན་ན་དེ་ད་ལྟ་རྒྱ་མིའི་ཕྱོགས་ནས་སྒོ་ཕྱེ་གི་ཡོད་མ་རེད་ཁར་སང་ཉེ་ལམ་ཕྱོགས་དེ་ད་ས་མཚམས་དེ་ཚོ་གང་ག་ག་རེ་ཟེར་ན་ཁོང་ཚོ་གི་ཡག་པོ་བྱེད་གི་ཁོ་བྱེད་གི་མི་འདུག་ག་སྒོ་བརྒྱབ་བཞག་འདུག་ག་དེ་བྱེད་ནི་རེད། སྔོན་མ་ཡིན་ན་ལབ་ཅི་གྲོང་གསེབ་ཁུལ་དུ་གནས་སྡོད་བྱེད་མཁན་ཁྱིམ་ཚང་བཞི་བཅུ་ཞེ་བརྒྱད་དང་འབྲི་གཡག་སེམས་ཅན་ལྔ་བརྒྱ་ལྷག་ཡོད་པ་དང་ད་ཆ་ཁྱིམ་ཚང་བཅུ་གཉིས་ལས་ལྷག་མེད་པ་མ་ཟད་ཁོང་ཚོ་ཕལ་ཆེ་བ་ཀཱཐ་མན་ཌུའི་རྒྱལ་ས་དང་འགའ་ཤས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྤོ་བྱས་ཡོད་འདུག་འབྲེལ་ཡོད་ས་གནས་ལས་བྱེད་ཀྱིས་བལ་ཡུལ་སྲིད་བློན་ལས་ཁུངས་དང་འབྲེལ་ཡོད་གཞུང་ཚབ་ཁང་དུ་ས་མཚམས་འགག་སྒོ་ཕྱེ་རྒྱུའི་རེ་སྐུལ་ཐེངས་མང་ཞུས་ཀྱང་ད་བར་ཡ་ལན་གང་ཡང་བྱུང་མེད་པ་རེད་འདུག། རྒྱ་ནག་གཞུང་གིས་འདི་ལོའི་སྤྱི་ཟླ་གསུམ་པའི་ནང་ར་སུ་ཝ་གྷ་རྡི་ཞེས་པའི་བལ་བོད་ས་མཚམས་ཀྱི་འགག་སྒོ་འགྲུལ་མི་ཚོའི་ཆེད་དུ་ཕྱེས་ཡོད་པ་མ་ཟད་འདི་ལོའི་སྤྱི་ཟླ་ལྔ་པའི་ནང་སླར་ཡང་བལ་ཡུལ་གྱི་བྱང་ནུབ་ཕྱོགས་སུ་ཡོད་པའི་ཧིལ་ས་ལ་བལ་བོད་ས་མཚམས་ཀྱི་འགག་སྒོ་ཕྱེས་ཡོད་པ་དང། ཡང་ཉེ་ཆར་སྤྱི་ཟླ་དགུ་པའི་ཚེས་གཅིག་ཉིན་ཏཱ་ཏོ་པ་ནི་བལ་བོད་ས་མཚམས་ཀྱི་འགག་སྒོ་ཡང་ཕྱེས་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡུ་མ་ཞུས་གོང་ལ་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རིང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་ཉིན་ནས་བཟུང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་བཞི་བར་འདི་ག་ཨ་མི་རི་ཀ་དང་བྷ་ར་ཛིལ། ཀོས་ཏ་རི་ཀ་དང་ཁོ་ལམ་བྷི་ཡ། མེག་སི་ཀོ་བཅས་ཀྱི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་ཁེལ་འདུག་ད་ལྟའི་ཆར་ཞིབ་ཕྲའི་གནས་ཚུལ་གསལ་བསྒྲགས་གནང་མེད་ན་ཡང། སྲིད་སྐྱོང་མཆོག་གིས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་གི་རྒྱལ་ཡོངས་གསར་འགོད་ལྷན་ཚོགས་ཐོག་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་བཀའ་སློབ་གསུང་བཤད་གནང་གཏན་ཁེལ་འདུག་ཡང་བལ་ཡུལ་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་རྩིབས་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་མཆོག་གིས་རྒྱལ་ས་ཀཏ་མན་ཌུ་ནང་འཚོགས་པའི་འཇང་དགུན་ཆོས་ཐེངས་བཅུ་གསུམ་པའི་དབུ་འབྱེད་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་མགྲོན་འབོད་གནང་བ་ལྟར་ཆེད་ཕེབས་གནང་སྟེ་བཀའ་སློབ་གསུང་བཤད་གནང་འདུག། ཡང་ཡུ་རོབ་མཐུན་ཚོགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་ལྔ་བཅུ་ང་བཞི་པ་འཚོགས་བཞིན་པའི་སྐབས་འདིར་རྒྱ་ནག་གཞུང་ནས་བོད་ནང་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པར་ཐུགས་འཚབ་ཡོད་པ་ཐེར་འདོན་གནང་བ་མ་ཟད་སྒོ་ཤེས་རབ་རྒྱ་མཚོ་ལགས་དང་རིན་ཆེན་ཚུལ་ཁྲིམས་ལགས་རྡོ་རྗེ་བཀྲ་ཤིས་ལགས་ཐེ་བའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་དགོས་པ་དང་རྒྱ་གཞུང་གིས་རྒྱལ་ཡོངས་དང་རྒྱལ་སྤྱིའི་འགན་ཁ། འཁུར་དགོས་པའི་བསྒྲགས་གཏམ་ཞིག་འདི་ཟླའི་ཚེས་ཉི་ཤུ་དྲུག་ཉིན་སྤེལ་གནང་འདུག་ཡང་ཨ་མི་རི་ཀའི་ཕྱི་འབྲེལ་མི་སྣ་མཐོ་གྲས་ཤིག་གིས་ང་ཚོ་གསལ་བསྒྲགས་མ་བྱས་པའི་དྲིལ་བསྒྲགས་དང་གནས་ཚུལ་མཁོ་སྤྲོད་ཀྱི་དམག་འཁྲུག་ནང་ཚུད་ཡོད་སྐོར་གསུངས་ཡོད་པའི་གནས་ཚུལ་འདུག་ཁེ་ས་གཟའ་ཕུར་བུའི་ཉིན་ཨ་རིའི་ཕྱི་སྲིད་ལས་ཁང་གི Global Engagement Center ཞེས་ཕྱི་རྒྱལ་གྱི་དྲིལ་བསྒྲགས་ཁག་ལ་ཁ་གཏད་གཅོག་མཁན་གྱི་སྡེ་ཚན་གྱིས་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་རྒྱ་ནག་གཞུང་གིས་འཛམ་གླིང་གི་གནས་ཚུལ་ཐོག་དབང་ཤུགས་ཁྱབ་གདལ་ཡོང་བའི་དམིགས་ཡུལ་འགྲུབ་ཐབས་སུ་ལོ་ལྟར་དངུལ་ཐེར་འབུམ་མང་པོ་གཏོང་གི་ཡོད་སྐོར་གསུངས་པ་མ་ཟད་རྒྱ་གཞུང་གིས་ཐའེ་ཝན་དང་འགྲོ་བ་མིའི་ཐོབ་ཐང་ལྷོ་རྒྱ་ནག་རྒྱ་མཚོ་དང་ཕྱི་ཕྱོགས་ཀྱི་དངུལ་བུན་སོགས་ཀྱི་ཐད་རྒྱ་གཞུང་རང་ཉིད་ཀྱི་འདོད་ཚུལ་དང་འགལ་བའི་འཛམ་གླིང་གི་གསར་འགྱུར་ཁག་ལ་དགག་པ་བརྒྱབ་པ་དང་ཞིབ་བཤེར་བྱ་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་སྐོར་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།